ཡོན་ཏན་སེམས་ལ་རག་ལས་པ་ལ་དྲུག་གོ། ཡོན་ཏན་སེམས་ལ་རག་ལས་པ་དང། ཡོན་ཏན་སེམས་ལ་རག་ལས་པ་ལ། ཡོན་ཏན་སེམས་ལ་རག་ལས་པ་ལ་དྲུག་གོ། སྦྱིན་པ་སེམས་ལ་རག་ལས་པ། ཡོན་ཏན་སེམས་ལ་རག་ལས་པ་ལ་ས་བཅད་ནང་ལ་རེད། གང་འདི་འདྲ་བ་ནི་གོ། མྱ་ངན་ཡོད་ཀྱི་སེམས་གང་པོ་བྱེད་པ་པོ་ཡིན་པ་ད་ལྟ་ཡོན་ཏན་སེམས་ལ་རག་ལས་པ་ལ། རག་ལས་པ་ལ་ས་བཅད་དྲུག། སྦྱིན་པ་སེམས་ལ་རག་ལུས་པ་དང། ཚུལ་ཁྲིམས་སེམས་ལ་རག་ལུས་པ། བཟོད་པ་སེམས་ལ་རག་ལུས་པ། བརྩོན་འགྲུས་སེམས་ལ་རག་ལུས་པ། བསམ་གཏན་སེམས་ལ་རག་ལུས་པ། ཤེས་རབ་སེམས་ལ་རག་ལུས་པའོ། ས་བཅད་དྲུག་བྱས་དང་པོ། སྦྱིན་པ་སེམས་ལ་རག་ལུས་པ་ལ་གཉིས། སྦྱིན་པ་སེམས་ལ་རག་ལུས་པ་ལ་གཉིས། སྦྱིན་པའི་ཕར་ཕྱིན། སྦྱིན་པའི་ཕར་ཕྱིན་རྫོགས་པ། འགྲོ་བ་མཐའ་དག་གི་དབུལ་བ་བོར་བ་ལ་ལྟོས་པ་མ་ཡིན་པ་དང། གཏོང་བའི་སེམས་པ་གོམས་པས་མཐར་ཕྱིན་པར་འགྱུར་བའོ། སྦྱིན་པའི་ཕར་ཕྱིན། སྦྱིན་པའི་ཕར་ཕྱིན་རྫོགས་པ། འགྲོ་བ་མཐའ་དག་གི་དབུ་བ་བོར་བ་ལ་ལྟོས་པ་མ་ཡིན་པ། སྦྱིན་པའི་ཕར་ཕྱིན་རྫོགས་པ་ལ་འགྲོ་བ་མཐའ་དག་གི་དབུལ་བ་བོར་བ་ཡིན་ན་དེ་ཡོང་གི་མིན་པ། སྦྱིན་པའི་ཕར་ཕྱིན་རྫོགས་པ་ཐུབ་ཀྱི་མིན་པའོ། གཏོང་བའི་སེམས་པ་གོམས་པས་མཐར་ཕྱིན་པར་འགྱུར་རོ། དང་པོ། སྦྱིན་པའི་ཕར་ཕྱིན་རྫོགས་པ་འགྲོ་བ་མཐའ་དག་གི་དབུལ་བ་བོར་བ་ལ་ལྟོས་པ་མ་ཡིན་པ་ནི། གལ་ཏེ་འགྲོ་བ་དབུལ་བོར་ནས་སྦྱིན་པའི་ཕར་ཕྱིན་སྦྱིན་པའི་ཕ་རོལ་ཕྱིན་ཡིན་ན། ད་དུང་འགྲོ་བཀྲེན་ཡོད་ན་སྔོན་སྐྱོབ་པ་ཇི་ལྟར་ཕ་རོལ་ཕྱིན། གལ་ཏེ་སྦྱིན་པའི་ཕ་རོལ། གལ་ཏེ་སྦྱིན་པའི་ཕར་ཕྱིན་རྫོགས་པ་འགྲོ་བ་མཐའ་དག་གི་དབུལ་བ་བོར་ནས་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་དགོས་པ་ཡིན་ན། ད་དུང་འགྲོ་བ་བཀྲེན་པ་དེ་འདྲ་ཡོད་ན་དེ་ཡོད་པའི་ཕྱིར། སྔོན་གྱི་སྐྱོབ་པ་སངས་རྒྱས་རྣམས་ཇི་ལྟར་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་ཏེ། རྫོགས་པར་མི་བདེ་བར་འགྱུར་རོ། སོན་ཡང་འགྲོ་བའི་དབུལ་བོར་ལ་ལྟོས་དགོས་ཀྱི་ཡོད་ན་དེ་སྐྱོན་དེ་ཡོང་གི་རེད། མི་བདེ་བར་འགྱུར་རོ། གཉིས་པ་གཏོང་བའི་སེམས་པ་གོམས་པ་མཐར་ཕྱིན་པས་མཐར་ཕྱིན་པར་འགྱུར་བ་ནི། གཏོང་བའི་སེམས་པ་གོམས་པ་བདོག་པ་ཐམས་ཅད་འབྲས་བཅས་ཏེ་སྐྱེ་བོ་ཀུན་ལ་བཏང་སེམས་ཀྱིས་སྦྱིན་པའི་ཕ་རོལ་ཕྱིན་གསུངས་ཏེ་དེ་ལྟས་དེ་ནི་སེམས་ཉིད་དོ། དེས་ན། ལུས་ལོངས་སྤྱོད་དགེ་རྩ་བདོག་པ་ཐམས་ཅད་བཏང་བའི་འབྲས་བུ་བསོད་ནམས་དང་བཅས་ཏེ་སྐྱེ་བོ་ཀུན་ལ་བཏང་བར་འདོད་པའི་སེམས་གོམས་པ་ཉིད་ཀྱིས་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་པར་གསུངས་ཏེ། སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་པར་གསུངས་ཏེ། རྒྱུ་མཚན། རྒྱུ་མཚན། སྦྱིན་པའི་བར་དུ་ཕྱིན་པ། སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་པར་གསུངས་ཏེ་དེ་ལྟ་བས་ན་སྦྱིན་པ་དེ་ནི་སེམས་ལ་རག་ལས་པ་ཉིད་དོ། སྦྱིན་པ་སེམས་ལ་རག་ལས་པའི་རྒྱུ་མཚན་གོ་དེ་ཡིན། ད་བསམ་བློ་ག་གོ་དང་སྦྱིན་པ་སེམས་ལ་རག་ལས་པའི་རྒྱུ་མཚན་གོ། སྐྱེ་བོ་ཀུན་ལ།

གཉིས་པ་ཚུལ་ཁྲིམས་སེམས་ལ་རག་ལུས་པ་ལ་གཉིས་ཚུལ་ཁྲིམས་ཀྱི་ཕར་ཕྱིན་རྫོགས་པ་སྲོག་གཅད་བྱའི་སེམས་ཅན་ཟད་པ་ལ་ལྟོས་པ་མེད་པས་སྤོང་སེམས། གོམས་པ་གོམས་པ་ལས་རྫོགས་པར་འགྱུར་བའོ། དང་པོ་ནི་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ། ཁ་ཟེར་བ་ཚུལ་ཁྲིམས་ཀྱི་ཚུལ་ཁྲིམས་ཀྱི་ཕར་ཕྱིན་རྫོགས་པ་སྲོག་གཅད་བྱའི་སེམས་ཅན

སྤོང་བའི་སེམས་པ་གོམས་པ། རྫོགས་པར་ཐོབ་པ་ལས་ཚུལ་ཁྲིམས་ཀྱི་བར་དུ་ཕྱིན་པ། རྫོགས་པར། མདོ་ལས། ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་གང་ཞེ་ན། གཞན་ལ་གནོད་པ་སྤོང་བའི་སེམས་པའོ་ཞེས་བཤད་པས་སོ། ཁུངས་དང་བཅས་པའོ་འདུག་ཟེར་ཡིན། གསུམ་པ་བཟོད་པ། སེམས་ལ་རག་ལུས་པ་ལ་གསུམ། བཟོད་པ་སེམས་ལ་རག་ལུས་པ་དེ་ལ་གསུམ། དོན་དང་དཔེ་དང་དཔེ་དོན་སྦྱར་བའོ། དང་པོ་དོན་ནི། སེམས་ཅན་མི་བསྲུན་ནམ་མཁའ་བཞིན་དེ་དག་གཞོམ་གྱིས་ཡོང་མི་ལང། ཁྲོ་བའི་སེམས་འདི་གཅིག་བཅོམ་ན། དགྲ་དེ་ཐམས་ཅད་ཆོམས་དང་འདྲ། ཁྲོ་བའི་སེམས་ནི་གཅིག་པུ་བཅོམ་ན་ཕྱི་རོལ་གྱི་དགྲ་དེ་ཐམས་ཅད་ཆོམས་པ་དང་འདྲ་བར་བཟོད་པ་རྫོགས་པ་ཡིན་གྱི། ཁོང་ཁྲོའི་དམིགས་ཡུལ་ཟད་པ་ཁོང་ཁྲོའི་དམིགས་ཡུལ་ཟད་པ་ལ་ལྟོས་དགོས་པ་མ་ཡིན་པར་ཐལ་སེམས་ཅན་མི་བསྲུན

ས་སྟེང་དཔེ་ནི་དཔེ་བཟོད་པ་དེ་བསྒོམ་པ་དེ་ལ་དོན་དང་དཔེ་གཉིས། ཨ་རེ་དོན་དག་གོ་སོང་དོན་དེ། ཁྲོ་བའི་སེམས་ནི་དེ་རང་འབད། ཁྲོ་བའི་སེམས་ནི་གཅིག་པུ་བཅོམ་ན་ཕྱི་རོལ་གྱི་དགྲ་ཐམས་ཅད་འཇོམས་པ་དང་འདྲ་བའོ། བཟོད་པ་སེམས་ལ་རག་ལས་པ་གོ་རྒྱུ་མཚན་གསལ་པོ་འཁྲིད་པ་ཐོན་སོང་ད་དཔེ་ནི། ས་སྟེང་འདི་དག་ཀོས་གཡོག་ཏུ་དེ་སྙེད་ཀོ་བས་ག་ལ་ལང། ལྷམ་མཐིལ་ཙམ་གྱི་ཀོ་བས་ནི་ས་སྟེང་ཐམས་ཅད་གཡོགས་དང་འདྲ། རྐང་པ་ལ་ཚེར་མ་ལ་སོགས་པའི་གནོད་པ་སྤང་བའི་དོན་དུ། ས་སྟེང་འདི་དག་ཐམས་ཅད་ཀོ་བས་ལྐོག་ཏུ་ཀོ་བས་གཡོག་ཏུ་དེ་སྙེད་ཀྱི་གཡོག་ཏུ་དེ་སྙེད་ཀྱི་ཀོ་བས་ག་ལ་ལང། དེ་ལྟ་ན་ཡང། དེ་ལྟ་ན་ཡང། དེ་ལྟ་ན་ཡང་ཚེར་མ་ལ་སོགས་པས་མི་གནོད་པ་ལ། དེ་ལྟ་ན་ཚེར་མ་ལ་སོགས་པ་ལ་སོགས་པ་ལ་མི་གནོད་པ་ལ།

དཔལ་འཁོར་གསུམ་པ་དཔེ་དོན་ནི་ས་དཔེ་དོན་སྦྱར་བ་ནི། དེ་བཞིན་ཕྱི་རོལ་དངོས་པོ་ཡང་བདག་གིས་ཕྱིར་བཟློག་མི་ལང་གི། བདག་གི་སེམས་འདི་ཕྱིར་བཟློག་བྱ་ཡི། གཞན་རྣམས་བཟློག་གོ་ཅི་ཞིག་དགོས། དཔེ་དེ་བཞིན་དུ་ཕྱི་རོལ་གྱི་གནོད་བྱེད་ཀྱི་དངོས་པོ་ཡང་མཐའ་དག་བདག་གིས་ཕྱིར་བཟློག་པར་བྱ་བས་མི་ལང་གི། ད་ལྟར་ཕྱི་རོལ་གྱི་དངོས་པོ་ད་ལྟར་ཕྱིར་གང་བྱས་ནས་ཟློག་པར་བྱེད་ཐུབ་ཀྱི་བ་སོགས་བཟློག་པར་བྱ་བས་མི་ལང་གི། བདག་གི་སེམས་འདི་ཡུལ་དེ་དག་ལ་དམིགས་ནས་ཁོང་ཁྲོ་བསྐྱེད་པ་ལས་ཕྱིར་བཟློག་པར་བྱ་ཡི། དེ་གོམས་པ་ལས་བཟོད་པ་རྫོགས་པར་འགྱུར་བཟོད་པ་སེམས་ལ་རག་ལས། བཟོད་པ་རྫོགས་པར་འགྱུར་གྱི། ཁྲོ་བའི་ཡུལ་གཞན་ཐམས་ཅད་བདག་གིས་ཅི་ཞིག་བཟློག་སྟེ་བཟློག་མི་ནུས་ཤིང་དགོས་པ་ཡང་མེད་པའི་ཕྱིར་རོ། བཙུན། བསམ་གཏན། གང་ཟག། བཟོད་པ་སེམས་ལ་རག་ལས་པའི་རྒྱུ་མཚན། བརྩོན་འགྲུས་སེམས་ལ་རག་ལས་པ་ནི་སེམས་གསལ་གཅིག་བསྐྱེད་འབྲས་བུ་ཡང་ཚངས་ལ་སོགས་པ་ཡིན་པ་ལྟར། ལུས་ངག་བཅས་པའི་འབྲས་བུ་ཡང་སྤྱོད་པ་ཞན་པས་དེ་ལྟ་མིན། བརྩོན་འགྲུས་ཀྱང་གོམས་པ་མཐར་ཕྱིན་པ་སེམས་ལ་རག་ལས། བརྩོན་འགྲུས་གོམས་པ་མཐར་ཕྱིན་པ་དེ་སེམས་ལ་རག་ལས་པ་ཡིན། བརྩོན་འགྲུས་གོམས་པ་མཐར་ཕྱིན་པ་སེམས་ལ་རག་ལས་ཏེ། བསམ་གཏན་དང་པོའི་སྙོམས་འཇུག་ལ། བསམ་གཏན་དང་པོའི་སྙོམས་འཇུག་ལ་སོགས་པ་བསྒོམ་པ་ལ་སྤྲོ་བའི་སེམས་གསལ་པོ་སྙོམས་འཇུག་གིས་བསྡུས་པ། ཅུང་ཟད་ཅིག་སྐྱེས་པའི་འབྲས་བུ་ཡང་ཚངས་པ་ལ་སོགས་པའི་གནས་སུ་སྐྱེ་བ་ཡིན་པ་ལྟར། སེམས་གསལ་གཅིག་གི་འབྲས་བུ་དང་སེམས་གསལ་པོ། བསམ་གཏན་གྱི་དངོས་གཞི་སྙོམས་འཇུག་བསྒོམ་པ། སེམས་གསལ་པོ་དངོས་གཞི་སྙོམས་འཇུག་གིས་བསྡུས་པ་ཅུང་ཟད་ཅིག་སྐྱེས་པའི་འབྲས་བུ་ཡང་ཚངས་པ་ཚངས་རིས་ལ་སོགས་པའི་བསམ་གཏན་བསམ་གཏན་གྱི་གནས་གསུམ་པོ་འདི་ཡིན་པ་ཁོ་ཚོ་རིན་པོ་ཆེ་ངོ་ཚངས་ལ་སོགས་པའི་གནས་སུ་སྐྱེ་བ་ཡིན་པ་ལྟར། སེམས་སྟོབས་དང་སྟོབས་ལྡན་དང་མ་འབྲེལ་ན། ལུས་ངག་དང་བཅས་པའི་སེམས་ཀྱི་འབྲས་བུ་ཡང་སྤྲོ་བ་ཆུང་ངུའི། སྤྲོ་བ་ཆུང་ངུའི་སྤྱོད་པ་ཞན་པས་དེ་ལྟར་བསམ་གཏན་བཟང་དང་པོ་སོགས་སུ་སྐྱེ་ནུས་པ་མིན་པས་སེམས་སྟོབས་ལྡན་ལ་རག་ལས་པའོ།

བསམ་གཏན་སོགས་སུ་སྐྱེ་ནུས་པ་མིན་པས་སེམས་སྟོབས་ལྡན་ལ་རག་ལས་པའོ། དེ། བརྩོན་འགྲུས། བརྩོན་འགྲུས་སེམས་ལ་རག་ལས་པའི་རྒྱུ་མཚན་དགུ་སྟེ། ལྔ་པ་བསམ་གཏན་སེམས་ལ་རག་ལས་པ་ནི་བཟླས་བརྗོད་དང་ནི་དཀའ་ཐུབ་ཀུན་ཡུན་རིང་དུས་སུ་སྤྱད་བྱས་ཀྱང་སེམས་གཞན་གཡེངས་པས་བྱས་པ་ནི་དེ་ཉིད་རིག་པས་དོན་མེད་གསུངས།

རག་ལས་ཏེ་འོངས་པའི་སེམས་ལ་རག་ལས་པ་སྟེ་དང་བ་དང་སྐྱོ་བའི་སེམས་ངོ། དེ་ཚོ་ལ་རག་ལས་ཏེ་གཟུངས་སྔགས་ཀྱི་བཟླས་བརྗོད་དང་ནི་སྨྱུང་གནས་ལ་སོགས་པའི་དཀའ་ཐུབ་ཀུན་ཡུན་རིང་པོའི་དུས་སུ་སྤྱད་པར་བྱས་ཀྱང། སེམས་གཞན་དུ་གཡེང་བས་བྱས་པ་ནི་དེ་ཉིད་རིག་པ། དེ་ཉིད་རིག་པ་སངས་རྒྱས་བཅོམ་ལྡན་འདས་པའི་དེ་ཉིད་རིག་པ་སངས་རྒྱས་ཀྱིས་མདོ་ལས། དགེ་སློང་དག། འདོད་པ་ལ་སེམས་གཡེང་བའི་དཀའ་ཐུབ་དང། ཁ་ཏོན་ལ་སོགས་པ་ནི་འབྲས་བུ་མེད་པར་འགྱུར་རོ་ཞེས་སོ། འདོད་པའི་འབྲས་བུ། འདོད་པའི་འབྲས་བུ་མི་འབྱིན་པས་དོན་མེད་པར་གསུངས་པའི་ཕྱིར་རོ། བསམ་གཏན་སེམས་ལ་རག་ལས་དང། དྲུག་པ་ཤེས་རབ་སེམས་ལ་རག་ལུས་པ་ནི་ཤེས་རབ་ཤེས་རབ་སེམས་ལ་རག་ལུས་པ་ནི། གང་གིས་ཆོས་ཀྱི་དོན་པོ་མཆོག་སེམས་ཀྱི་གསང་འདི་མ་ཤེས་ན། བདེ་ཐོབ་སྡུག་བསྔལ་གཞོམ་འདོད་ཀྱང་དེ་དག་དོན་མེད་གྱི་ནར་འཁྱམས། ཤེས་རབ་ཀྱང་སེམས་ལ་རག་ལས་ཏེ། གང་ཟག་གང་གིས་ཆོས་ཀྱི་གཙོ་བོའམ། ཆོས་ཀྱི་གཙོ་བོའམ་ཆོས་ཀྱི་དོན་པོ། ཆོས་ཀྱི་གཙོ་བོའམ་དོན་པོ་མཆོག་ཏུ་གྱུར་པ། སྣོད་མིན་ལ་མི་བསྟན་པས་ན། སྣོད་མིན་ལ་མི་བསྟན་པ་ན་སེམས་ཀྱི་གསང་བ། དོན་དམ་པའི་བདེན་པ་དེ་མ་ཤེས་ན། སེམས་ཀྱི་གསང་བ་དོན་དམ་པའི་བདེན་པ་སྟོང་ཉིད་དེ་བས། སེམས་བདེན་པས་སྟོང་བ་དེ་མ་ཤེས་ན། བླ་ན་མེད་པའི་བདེ་བ་ཐོབ་པ་དང། འཁོར་བའི་སྡུག་བསྔལ་གཞོམ་པར་འདོད་ཀྱང་དེ་དག་འདོད་པའི་དོན་མེད་པ། གྱི་ནར་དོན་མེད་པ། གྱི་ན། གྱི་ནར། རང་ག་བར་འཁྱམས་པས་ཤེས་རབ་སེམས་ལ་རག་ལས་པའོ།

དྲང་དོན་གྱི་མདོ་མང་གི་གསུང་རྒྱུ་ཁག་སོགས་ཀྱི་རིམ་པ་བྱས་ན་ཁོ་སྟོང་ཉིད་རྟོགས་མ་ཐུབ་སྟོང་ཉིད་ལ་ལྟ་བ་སྟོང་ཉིད་ལ་རིམ་གྱིས་ཁྲིད་པའི་ཕྱིར་དུ་དེ་ནི་ལྟ་བ་ཁོ་ལ་ཡི་མ་ནི་རིམ་པ་བྱས་ནས། བྱེ་བྲག་སྨྲ་བ་བྱེ་མདོ་སྡེ་པ་བྱེ་སེམས་ཙམ་པ་བྱེ་དབུ་མ་རང་རྒྱུད་པ་བྱེ་རིམ་པ་བྱས་ནས་གསུང་བ། སེམས་ཀྱི་གསང་བ་འདི་ཁོ་སྟོང་པ་ཉིད་དེ་མ་ཤེས་ན་དེ་ནི། ཁོ་སེམས་ཀྱི་གསང་བ་ཟེ་ཀོ་གམ་པ་ཟེར་ན་སྣོད་དུ་མི་རུང་བ་ལ་གསང་དུ་སོང་བ་གསང་ན་མ་འབབ་པ་སྟོང་ཉིད་བཤད་སོང་ན་དེ་ནས་སྐྲག་པ་སྐྱེས་ནས་ལོག་ལྟ་སྐྱེ་བ་ལ་སོགས་པ་དེ་འདྲ་མང་གི་ཡོད་འོ་ན་ཞུགས་དགོས་པ་ཁོའི་རྐྱེན་གྱིས་སྟོང་ཉིད་ལ་ཇི་སྲིད་བར་སེམས་ཀྱི་བདེན་པ་དེ་དོན་དམ་བདེན་པ་སེམས་ཀྱིས་མ་ཤེས་ན་དེ་ནས་སངས་རྒྱས་ཀྱི་གོ་འཕང་དུས་བླ་ན་མེད་པའི་སངས་རྒྱས་ཀྱི་བདེ་བ་ཐོབ་པ་དང་འཁོར་བའི་སྡུག་བསྔལ་གཞོམ་འདོད་ཀྱང་དེ་དག་འདོད་པའི་དོན་མེད་འཁྱམས་པ་དེ་འཁོར་བའི་སྡུག་བསྔལ་ཙམ་ཡང་སེམས་ཀྱི་གསང། སེམས་དོན་དམ་པའི་བདེན་པ་དེ་མ་རྟོགས་ན་ཉོན་མོངས་པ་ཡང་སངས་རྒྱས་ཕ་ལྟར་བཞག་ན་ཉོན་མོངས་ཉོན་སྒྲིབ་ཡང་སྤང་ཐུབ་ཡང་མོངས་པ་སྤང་མི་ཐུབ། མི་ཐུབ་པས་ཤེས་རབ། འཁྱམས་པས་ཤེས་རབ་སེམས་ལ་རག་ལས་པའོ།

བ་ལ་སྟེ། སེམས་བསྲུང་བ་ལ་འབད་པ་ལ་གསུམ་པ་སེམས་བསྲུང་བ་ལ་འབད་པ་ལ་གཉིས། མདོར་བསྟན་པ་རྒྱས་པར་བཤད་པ་དང་པོ་མདོར་བསྟན་པ་ནི། དེ་ལྟས་བདག་གི་སེམས་འདི་ནི། ལེགས་བཟུང་ལེགས་པར་བསྲུང་བར་བྱ། སེམས་བསྲུང་བརྟུལ་ཞུགས་མ་གཏོགས་པ་བརྟུལ་ཞུགས་མང་པོས་ཅི་ཞིག་བྱ། ཟེར་བ་ད་ནི་གནས་ཆེན་གྱི་ནུབ་པ་དུ། ཉེས་པ་སྤོང་བ་དང་ཡོན་ཏན་སྒྲུབ་པ་སེམས་ལ་རག་ལས་པ་དེ་ལྟ་བས་ན་ཟི་ད་ཉག་ཡོད་ཉེས་པ་སྤོང་བ་ཡང་སེམས་ལ་རག་ལས། ཡོན་ཏན་སྒྲུབ་པ་ཕར་ཕྱིན་དྲུག་པོ་དྲུག་ཅར་སེམས་ལ་རག་ལུས་པ་དེ་ལྟ་བུ་ཡིན་ན་བདག་གིས་རང་གི་སེམས་འདི་དྲན་པ་དང་ཤེས་བཞིན་གྱིས་ལེགས་པར་བསྲུངས་ནས་མི་ཉམས་པར་ལེགས་པར་བསྲུང་བར་བྱ་སྟེ། སེམས་བསྲུང་བའི་བརྟུལ་ཞུགས་མ་གཏོགས་པ། བརྟུལ་ཞུགས་མ་གཏོགས་པ་སེམས་མི་བསྲུང་བའི་བརྟུལ་ཞུགས་གཞན། ཁ་འདོན་ལ་སོགས་པ་མང་པོས་ཅི་ཞིག་བྱ་དགོས་པ་མེད་པས་སོ། སེམས་ཀྱི་བརྟུལ་ཞུགས་དེ་སེམས་བསྲུང་གི་བརྟུལ་ཞུགས་མ་གཏོགས་པ་ལེགས་པར་གོང་དུ་བཤད་པའི་རྟགས་དེ་ནི། གོང་དུ་བཤད་པའི་དེ་ནི། ཉེས་པ་སྤོང་བ་ཡོན་ཏན་སྒྲུབ་པ་གང་པོ་སེམས་ལ་རག་ལས་པ་པས་རྒྱུ་མཚན་དེ་བས་ན་དེ་ལྟས་བདག་གི་སེམས་འདི་ནི་གསུངས། རྒྱུ་མཚན་དེ་ལྟ་བས་ན་བདག་གིས་རང་གི་སེམས་འདི་དྲན་པ་དང་ཤེས་བཞིན་གྱིས་ལེགས་པར་བསྲུངས་ནས་མི་ཉམས་པར་ལེགས་པར་བསྲུང་བར་བྱ་སྟེ། སེམས་བསྲུང་བའི་བརྟུལ་ཞུགས་མ་གཏོགས་པ་སེམས་མི་བསྲུང་བའི་སེམས་སྲུང་བའི་བརྟུལ་ཞུགས་མ་གཏོགས་པ་སེམས་མ་སྲུང་བའི་བརྟུལ་ཞུགས་གཞན་དག་ཁ་འདོན་ལ་སོགས་པ་མང་པོས་ཅི་ཞིག་བྱ་སྟེ་དགོས་པ་མེད་པས་སོ། དེ་མདོར་བསྟན་དགོས་པས་མདོར་བསྟན་གྱི། དེ་ལྟའི་ཚིག་ནི་གནད་ཆེན་པོའི་ནུ་བ་དེ་ཚོ་ཚིག་རྐང་པོ་ཟིན་མ་ཐུབ་ནས་དེ་ལྟས་བདག་གིས་སེམས་འདི་ནི་ལེགས་གཟུང་སྙམ་ནས་དེ་ལྟས་སྙམ་དེ་ལ་ཉེས་པ་སེམས་ལ། རག་ལུས་པ་ཡོན་ཏན་སེམས་ལ་རག་ལུས་པ་དེ་སྐད་དེ་གང་པོ་ཤེས་ས་ནི་རྒྱུ་མཚན་དེ་ལྟ་བས་ན་ཟེར་བ་དེ་ནི་སེམས་དེ་སྲུང་དགོས་པ་བས། གཉིས་པ་སེམས་སྲུང་ངོ། རྒྱས་པར་བཤད་པ་མདོར་བསྟན་རྒྱས་བཤད་གཉིས་ནས་རྒྱས་པར་བཤད་པ་ལ་བཞི། སེམས་སྲུང་བའི་ཚུལ་དང། སྲུང་དགོས་པའི་རྒྱུ་མཚན་དང། བསྲུངས་པའི་ཕན་ཡོན་དང། སེམས་སྲུང་བ་ལ་དྲན་པ་ལྷུར་བླང་བའོ། ལྷུར་བླང་བའོ་ས་བཅད་བཞི། རྒྱས་པར་བཤད་པ་དང། སེམས་ཤོང་བའི་ཚུལ། སྲུང་དགོས་པའི་རྒྱུ་མཚན། བསྲུངས་པའི་ཕན་ཡོན། སེམས་སྲུང་བ་ལ་དྲན་པ་ལྷུར་བླང་བའོ། དང་པོ། ད་ནི་ས་བཅད་མི་ཡ་ངལ་བ། སེམས་སྲུང་བའི་ཚུལ་ནི། མ་གྲངས་དྲོལ་བའི།

དག་གནས་ན། ལུས་ལ་སོ་སོའི་ལུས་ལ་རྨ་ཡོད་པའི་སྐྱེ་བོ་གཅིག་གིས་དེ་ཚོའི་དཀྱིལ་རུ་གནས་པ་ཡིན་ན། གནས་ན། སྒྲིམས་ཏེ་རྨའི་བག་ཟོན་བྱེད་པ་བཞིན་དུ་རྨ་ཁོ་ལ་ཚུར། གནོད་པ་དེ་འདྲ་བྱས་མི་ཡོང་བསམ་བྱས་བག་ཟོན་རྒྱུན་དུ་བྱེད་ཀྱི་ཡོད། སྒྲིམས་ཏེ་རྨའི་བག་ཟོན་བྱེད་པ་དེ་བཞིན་དུ།

རྟག་ཏུ་སྲུང་དགོས་ཏེ་མ་བསྲུངས་ན་དེའི་རྐྱེན་གྱིས་མཐོ་རིས་དང་ཐར་པའི་སྲོག་ཆད་པའི་ཕྱིར་རོ། སེམས་དེ་མ་བསྲུངས་ཉོན་མོངས་དབང་དུ་ཕྱིན་འོ་ད་དེ་འདྲ་བྱས་སོང་ན་དེ་ནི། སོ་ཐར་གྱི་ཚུལ་ཁྲིམས་ཀྱི་སྡོམ་པ་ལ་སོགས་པ་དག་དེ་ཚོ་ཁ་ཆག་ན་ར་ད་ཨ་མདའ་ཆུང་པོ་ཆུང་ཞིམ་པོ་གང་པོ། དེ་འདྲ་ཁ་འཇུག་མ་འཇུག་ལ་ཟ་ཁང་རེ་གཅིག་དགྲ་ལ་འགྲོ་སར་འཆིང་དེ་ནི་ནོར་སྐལ་དེ་གང་ད་ཡི་བྱུང་ད་མ་འཇུག་རེད་བཞིན་ཞིམ་པ་རྐྱང་པའོ།

ཁོ་ཉོན་མོངས་སྤངས་པ་མིན་ན། མཛོད་རྩ་བ་ལ་ཡོད་པ་ཉོན་མོངས་སྤངས་པ་མ་ཡིན་དང། དེ་ནས་གང། ཕྲ་རྒྱས་སྤངས་པ་མ་ཡིན་དང། ཡུལ་ནི་ཉེ་བར་གནས་པ་ལས། ཚུལ་བཞིན་མ་ཡིན་ཡིད་བྱེད་ལས། ཉོན་མོངས་རྒྱུ་ནི་ཚང་བ་ཡིན། ཉོན་མོངས་རྒྱུ་དེ་གསུམ་པོ་དེ་བས།

རང་གི་སེམས་སུ་རང་དེ་ནས་དགེ་ཚུལ་སློང་གི་སྡོམ་པ་བླངས་ཡོད་པ་དགེ་ཚུལ་སློང་གི་སྡོམ་པ་བླངས་ཡོད་ན་དགེ་ཚུལ་སློང་གི་སྡོམ་པ་ལ་གནོད་བྱེད་ཡས་གུ་དུས་རྒྱུན་དུ་གན་དྲེག་སྲོག་རྩ་བ་བཞི་དང་ཨ་ལས་ཏེ་གང་པོར་རྩ་བ་བཞི་ཡོད་པ་རྩ་བ་བཞི་རྩ་བ་བཞི་པོ་དེ་ཧ་གོ་ར་བྱེད་ཨོ་ད་དེ་ཚོ་དེ་ནས་མ་བསྲུངས་པ་དེ་བྱས་སོང་ཚེ་ཉིན་མོ་དཀྱིལ་ཆོག་ད་གང་པོ་ཁྲོག་རར་ནུབ་ཤིང་ཚ་སོང་དུག་སོང་ད་དེ་བྱུང་སོང་ན་མཐོ་རིས་དང་ཐར་པའི་སྲོག་ཆད་པའི་ཕྱིར་རོ།

སྡུག་བསྔལ་གྱིས་སྐྲག་པ་ཡིས་སྡིག་ལྟུང་ལ་སོགས་པའི་སེམས་ཀྱི་རྨ། རྨ། སེམས་ཀྱི་རྨ་ལྟ་ཅིས་མི་སྲུང། ཉེས་དམིགས་ཆེན་པོ་བསམས་ནས་བསྲུང་བར་བྱའོ། སེམས་ཀྱི་རྨ་དེ་མ་བསྲུངས་ན་དེ་ནི་བསྡུས་འཇོམས་ལ་སྐྱེ། བསྡུས་འཇོམས་སྐྱེས་སོང་ན་དེ་ནི་དམྱལ་བ་བསྡུས་འཇོམས། ཡང་སོས་བསྡུས་འཇོམས་བསྡུས་འཇོམས་སུ་འགལ་དགོས་ད་གང་ཟེར་ཡིན་ཏེ། རི་གཉིས།

བསྲུང་བར་བྱའོ། སོགས་སྲུང་དགོས་པའི་རྒྱུ་མཚན། འདི་གཅིག་བྱས། ད་གསུམ་པ་སྲུང་བའི་ཕན་ཡོན། རྩ་བའི་ཚིག་གཉིས་པོ་ཡ་གི་ད་ཏིག་ཅན་ཟིན་དགོས། གོ་ད་སྲུང་བའི་ཕན་ཡོན་ནི་ཕན་ཡོན་ཉེས་དམིགས་ད་སྲུང་བའི་ཕན་ཡོན། སྤྱོད་པ་འདི་འདྲས་གནས་བྱེད་ན་སྐྱེ་བོ་ངན་པའི་ཁྲོད་ན་ཁྲོད་གནས་སམ། བུད་མེད་ཁྲོད་ན་གནས་ཀྱང་རུང། སྡོམ་བརྩོན་བརྟན་པ་ཉམས་མི་འགྱུར། སོ་ད་ནི་འདྲ་ཅི། བསམ་བློའི་བུ་ལ། ཉམས་ནི་འདྲ་ཅི་འགོག་པས་སོ། ཉོན་མོངས་འགོག་པའི་སྤྱོད་པ་འདི་འདྲས་རྒྱུན་དུ་གནས་པར་བྱས་ན། ཉོན་མོངས་འགོག་བྱེད་ཀྱི་སྤྱོད་པ་འདི་ལྟ་བུ་རང་གིས་རྒྱུན་དུ་གནས་པར་བྱས་ན། ཁོང་ཁྲོ་ཅན་གྱི་སྐྱེ་བོ་ངན་པའི་ཁྲོད་ན་གནས་པའམ། ཆགས་པ་ཅན་གྱི་བུད་མེད་ཀྱི་ཁྲོད་ན་གནས་ཀྱང་རུང། སྡོམ་བརྩོན་ཅན། སྡོམ་སེམས་བརྟན་པ་ཉམས་པར་མི་འགྱུར་རོ། སོ་ད། མི་འདྲ་ཅིག་ཕོ་རྒོད་པོ། ཕོ་ཁྱོ་ག་ཡིན་ན་མི་འདྲ་ཅིག་གོ། ད་བསམ་བློ་དེ་མི་བཏང་གོ་ཚིག་ནན་དུ་གོ་སྦྱོང། སྤྱོད་པ་འདི་འདྲས་གནས་བྱས་ན་སྐྱེ་བོ་ངན་པའི་ཁྲོད་གནས་སམ། སྐྱེ་བོ་ངན་པའི་ཁྲོད་ལ་ཡོད་ནས་སྦས། བུད་མེད་ཁྲོད་ན་གནས་ཀྱང་སྦས།

ཏིག་ཏིག་སོ་ཐར་གྱི་སོ་སོའི་སོ་ཐར་གྱི་སྡོམ་པ་དེ་མི་ཉམས་པའི་ཕྱིར་དུ། གཟབ་གཟབ་ཞེ་པོ་བྱེད་དགོས་ཀྱི་འདུག་ག། ཐུགས་ཟིན་པས། སྡོམ་བརྩོན་ཅན། སྡོམ་སེམས་བརྟན་པ་ཉམས་པར་མི་འགྱུར་རོ། བཞི་པ། སེམས་སྲུང་བ་ལ་དྲན་པ་ལྷུར་བླང་བ་ནི། བདག་གི་རྙེད་དང་བཀུར་སྟི་དང། ལུས་དང་འཚོ་བ་མེད་བླ་ཞིང། དགེ་བ་གཞན་ཡང་ཉམས་བླ་ཡི། སེམས་ནི་ནམ་ཡང་ཉམས་མི་བྱ། ཟེར་ད་ནི། སེམས་སྲུང་བ་ལ་དྲན་པ་ལྷུར་བླང་དགོས་རྒྱུ་མཚན་གོ། བདག་གི་ཟས་གོས་ལ་སོགས་པས་སོ། བདག་གི་ཟས་གོས་ལ་སོགས་པའི་བདག་གི་རྙེད་པ་དང། ཕྱག་ལ་སོགས་པའི་གཞན་གྱི་བཀུར་སྟི་དང།

བླ་ཡི། ཐེག་པ་ཆེན་པོ་ཐེག་པ་ཆེན་པོའི་སེམས་ནི་ནམ་ཡང་ཉམས་པར་མི་བྱའོ་ནི་ཐེག་ཆེན་དང་ཐེག་པ་ཆེན་པོའི་སེམས་ནི་ནམ་ཡང་ཉམས་པར་མི་བྱའོ། ཨོ་རེ་དགེ་ཚུལ་སློང་ཚོ་ལ་ཡིན་ན་དེ་དེ་ནི་དགེ་ཚུལ་གྱི་སྡོམ་པ་དང་དགེ་སློང་གི་སྡོམ་པ་དེ་ནམ་ཡང་ཉམས་པར་མི་བྱའོ། སོགས་ཐུགས་ཟིན་ན་འགྲིག་གི་འདུག་ག་ནི་ཐེག་ཆེན་པ་ལ་ཐེག་པ་ཆེན་པོའི་སེམས་བསྐྱེད་ལ་སྦྱར་ན་ལྔ་པ་ཨོ་རེ་ཚོ་ལ་ཡིན་ན་ཐུགས་སུ་འཆར་ན་ཏག་ཏག་འགྲིག་གོ་ཐུགས་ཟིན་པ།

བསྟན་པ་དང་རྒྱས་པར་བཤད་པའོ། དང་པོ་མདོར་བསྟན་པ་ནི། སེམས་བསྲུང་འདོད་པ་རྣམས་ལ་ནི་དྲན་པ་དང་ནི་ཤེས་བཞིན་དག་ཐམས་ཅད་འབད་པས་སྲུངས་ཤིག་ཅེས་བདག་གིས་དེ་ལྟར་ཐལ་མོ་སྦྱོར། རྒྱལ་སྲས་ཆེན་པོ་ཞི་བ་ལྷས་ཐལ་མོ་སྦྱར་ནས་ང་རང་དང། རྒྱལ་སྲས་ཆེན་པོ་ཞི་བ་ལྷས་ཐལ་མོ་སྦྱར་ནས་ད་དེ་སྐད་དུ་དེ་ནི་སློབ་གསོ་གནང་གི་ཡོད་འོ་རེད་ཟེར་སློབ་གསོ་དེ་ཚོ་ད་ཡིན་གཅིག་མིན་གཅིག་གི་དེ་བྱེད་དགོས་ཀྱི་འདུག་ག། དྲན་ཤེས་དང་བྲལ་ན་སེམས་བསྲུང་མི་ནུས་པས་སེམས་བསྲུང་འདོད་པ་རྣམས་ཀྱིས། སེམས་བསྲུང་འདོད་པ་རྣམས་ཀྱིས། དགེ་བའི་དམིགས་རྣམ་མ་བརྗེད་པའི་དྲན་པ། དྲན་པ་དེ་ལ་དྲན་པ་ཉོན་མོངས་ཅན་ཡོད་པས་སྐབས་དོན་གྱི་དྲན་པ་སྟེ་དགེ་བའི་དམིགས་རྣམ་མ་བརྗེད་པའི་དྲན་པ་སྟེ། དགེ་བའི་དམིགས་རྣམ་མ་བརྗེད་པའི་དྲན་པ། ད་ང་རང་ཚོ་ལ་སོ་སོ་སོ་ལ་ཡིན་ན

རྟོག་པའི་ཤེས་བཞིན་ཟེར་སྒོ་གསུམ་གྱི་གནས་སྐབས་ཏེ་སྒོ་གསུམ་གྱི་གནས་སྐབས་དེ་ཉོན་མོངས་ཀྱི་ཕྱོགས་ལ་འགྲོ་གི་ཡུམ་ཁ་ཟིན་ཉོན་མོངས་བག་ཡོད་ཟིན་ཀའི་སྒོ་ཉོན་མོངས་ཕྱོགས་ལ་མི་གཏོང་བ་ཡིན་པ་སྒོ་གསུམ་གྱི་གནས་སྐབས་ཇི་ལྟར་གྱུར་རྟོག་པའི་ཤེས་བཞིན་དག། སྲོག་ལ་བབ་ཀྱང་མི་ཉམས་པར་སྲུངས་ཤིག་ཅེས་ཞི་བ་ལྷས་ཞི་བ་ལྷ་བདག་གིས་དེ་ལྟར་ཐལ་མོ་སྦྱོར་ཞིང་གསོལ་བ་འདེབས་ལགས་སོ།

བདག་གིས་དེ་ལྟར་ཐལ་མོ་སྦྱོར་ཞོག་འདི་ཟབ་པོ་འདྲ་པོ་འདུག་ག། ཁོ་རང་གཡས་སྐོར་ཐབས། ཐེག་པ་ཆེན་པོའི་སེམས་བསྐྱེད་དེ་ཐུགས་རྒྱུད་ལ་ཡོད་པ་ཐེག་པ་ཆེན་པོའི་སེམས་བསྐྱེད་དེ་ཐུགས་རྒྱུད་དུ་ཡོད་ན་སེམས་ཅན་གཅིག་ལ་སྐྱོན་ཅིག་བྱུང་ནས་གང་དྲག་དགོངས་ནས་དེ་རང་དགོངས་ཀྱི་ཡོད་དོ། ཁོ་ཡར་སྐྱེད་ཅིག་བྱུང་ན་བསམ་པ་མིན་པ་ཁོ་མར་སྡུག་བྱུང་ན་བསམ་པ་དེ་གཙང་མི་འོབ་ཁོ་ཡར་སྐྱེད་ཅིག་བྱུང་ན། ཁོ་ལ་ཕན་བདེ་ཅིག་འགྲུབ་ཐུབ་ན་དགོངས་དེ་མིན་པ་མ་འོབ། དེ་ནི་ཁོའི་རྐྱེན་གྱི་སེམས་བསྐྱེད་ཀྱི་སྐུ་ནི

དཔེ་ཁ་ཅིག་ལས་འདོམས་པར་བྱ་ཞེས་འབྱུང་བས་དེ་ལྟར་ཡང་བཤད་དོ། དཔེ་ཁ་ཅིག་ལས་གང་འདོམས་པར། དཔེ་ཁ་ཅིག་ལས་དཔེ་ཁ་ཅིག་ལས་འདོམས་པར་བྱེད་ཅེས་འབྱུང་བས་དེ་ལྟར་ཡང་བཤད་དོ།

ཨང་དེ་ལྟར་བྱས་ནས་འགྲིག་གི་ཡིན་སོང་ཨོ་དེ་སྲུང་དགོས་པའི་མདོར་བསྟན་འོ་དེ་འདྲ་ཞིག་གསུངས་སོང་ཨ་དེ་ད་དེ་གས་དེ་ད་རང་གི་ཚིག་དོན་ཚོ་ད་འོ་རེད་ཚོ་རང་གི་ད་ཁ་ཚ་དགོས་གཡུག་དགོས་དགོས་ཡས་ཀྱི་གནད་ཀ་རྐྱང་པ་གོ་འོ་དེ་ཚོ་འོ་རེད་ལན་དགོས་གི་ནུ་ག་ད་ནི་དེ་པ་གོ་ཨ་ལ་ཁོ་པ་ཀོ་མདོར་བསྟན། དྲན་ཤེས་བཞིན་སྲུང་དགོས་མདོར་བསྟན་གྱི་ཚུལ་ནི། སེམས་བསྲུང་འདོད་པ་རྣམས་ལ་ནི་དྲན་པ་དང་ནི་ཤེས་བཞིན་དག་ཐམས་ཅད་འབད་པས་སྲུངས་ཤིག་ཅེས་བདག་ནི་དེ་ལྟར་ཐལ་མོ་སྦྱོར། ཞོག་ཚིག་འདི་གཅིག་ཟིན་ཐུབ་དགོས་གི་ཨ་བློ་ལ། ཚིག་འདི། ཀུན་སྤྱོད་ཀྱི་ཚིག་ཟིན་དགོས་དེ་ནི་མ་མོ་གཅིག་ཚུན་ཚོགས་ད་ནི་འཛུད་པ་ད་ཡིན་གཅིག་མིན་གཅིག་གི།

ཤེས་བཞིན་མེད་པའི་ཉེས་དམིགས་ཤེས་བཞིན་སྲུང་བའི་ཐབས་སུ་དྲན་པ་སྲུང་བའོ། དང་པོ་ཤེས་བཞིན་ཤེས་བཞིན་མེད་པའི་ཉེས་དམིགས་དེ་ལ་ཤེས་བཞིན་མེད་པའི་ཉེས་དམིགས་ལ་ལྔ་ས། དྲན་ཤེས་དང་བྲལ་ན་བྱ་བ་གང་ལ་ཡང་མཐུ་ཆུང་བ། དེ་རང་དང་དྲན་ཤེས་དང་བྲལ་ན་བྱ་བ་གང་ལ་ཡང་མཐུ་ཆུང་བ།

དགེ་བ་འགྲུབ་པའི་གེགས་བྱེད་པའོ། ས་བཅད་ལྔ་པོ་ཁོ་ལ་ག་འདྲས་བྱས་སོ། ཟབ་ཆོས་ལྔ། དྲན་ཤེས་དང་བྲལ་ན་བྱ་བ་གང་ལ་ཡང་མཐུ་ཆུང་བ་དང་གཅིག། ཤེས་རབ་རྣམ་དག་རྣམ་དག་ཏུ་ཤེས་རབ་རྣམ་དག་ཏུ་མི་འགྱུར་བ་གཉིས། ཚུལ་ཁྲིམས་རྣམ་དག་ཏུ་མི་འགྱུར་བ་དང་གསུམ། སྔོན་བསགས་པའི་དགེ་བ་འཇིག་པ་དང་བཞི། སྔར། མ་བྱས་པའི་དགེ་བ་ལྔར་གང། སྔར་མ་བྱས་པའི་བ། དགེ་བ་འགྲུབ་པའི་གེགས་བྱེད་པ་དང་ལྔ་འདུག་གོ། ལྔ་ས། དང་པོ་དྲན་ཤེས་དང་བྲལ་ན་བྱ་བ་གང་ལ་ཡང་མཐུ་ཆུང་བ་ནི། ནད་ཀྱིས་དཀྲུགས་པའི་མི་དག་ནི་ལས་རྣམས་ཀུན་ལ་མཐུ་མེད་པ། དེ་བཞིན་རྨོངས་པས་སེམས་དཀྲུགས་པ་ལས་རྣམས་ཀུན་ལ་མཐུ་མེད་དོ། ས་ད་དེ་བྱས་སོང། དང་པོ་དེ་སེམས་དཀྲུགས་པ། ནད་ཀྱིས་དཀྲུགས་པའི་མི་དག་ནི། ཞིང་ལ་སོགས་པའི་ལས་རྣམས་ཀུན་ལ་མཐུ་མེད་པ་དེ་བཞིན་དུ། ནད་ཀྱིས་དཀྲུགས་ན་སུ་དང་ཅི་ལ་ཡིད་ནས་ལྟ་རྟོག་གིས་གཙང་བྱེད་ཡས་མི་འདུག་ག། གཟུགས་པོ་ཁོ་ལ་ལྷག་རྩ་ནས་མི་འདུག་ཇི་ཡས་གཙང་མོ། ནད་ཀྱིས་དཀྲུགས་པའི་འོ་ནད་ཀྱིས་དཀྲུགས་པའི་མི་དག་ནི་ཞིང་དང་ཞིང་བཞག་ནས་དེ་ནི་དེ་འདི་བ་མི་ཆུང་ཆུང་དེ་འདྲའི་ཏང་ཡེ་དང་དེ་ནི་དེ་འདྲའི་ལས་དེ་རྩ་ནས་ཐུབ་མི་འདུག་ག་དཀྲུགས་པའི་མི་དག་ནི་ཞིང་ལ་སོགས་པའི་ལས་རྣམས་ལ་མཐུ་མེད་པ་དེ་བཞིན་དུ། ཤེས་བཞིན་མེད་པས་དེ་ནི་བླང་དོར་ལ་རྨོངས་པ་ག་གི་བླང་བྱ་ཡིན་པ་ག་གི་དོར་བྱ་ཡིན་མིན་ད་རྩ་ནས་གོ་མེད་ཚོར་མེད་རང་བ་དེ་ནི་རྩ་ནས་རང། དང། ཤེས་བཞིན་མེད་པས་བླང་དོར་ལ་རྨོངས་པས་སེམས་དཀྲུགས་པ། དགེ་བའི་ལས་རྣམས་ཀུན་ལ་མཐུ་མེད་དོ་ས་ད་བླང་དོར་ག་གི་ཡིན་དང་མིན་རྩ་ནས་མ་ཤེས་པ་བས་ད་ཤེས་བཞིན་མེད་པའི་རྐྱེན་གྱིས་དེ་ནས་ཤེས་བཞིན་མཚན་ཉིད་གང་ཟེར་བ། ཤུ་ཡོད་མོ་བ་ད། ལ།

བླང་བྱ་ག་གི་ཡིན་དོར་བྱ་ག་གི་ཡིན་མིན་ད་རྩ་ནས་ཧ་ཅང་གོ་ཆ་གོ་སྙི་མོ་ལྟ་བུའི་བླང་དོར་ལ་རྨོངས་པས་སེམས་དཀྲུགས་པས་དགེ་བའི་ལས་ལ་མཐུ་མེད་པའོ། ས་དེ་ཤེས་བཞིན་མེད་པ་དེ་མཐུ་མེད་པས། ཤེས་བཞིན་དང་བྲལ་ན་བྱ་བ་གང་ལ་ཡང་མཐུ་མེད་པའི་དོན་དག་གོ་གཅིག་བྱེད་པ། གཉིས་པ་ཤེས་བཞིན་མེད་ན་ཤེས་རབ་རྣམ་དག་ཏུ་མི་འགྱུར་བ་ཤེས་རབ་ཀུན་རྣམ་པར་དག་པ་ཤེས་རབ་ཡང་དག་ལ་མི་འགྱུར་བ།

ཤེས་བཞིན་དང་བྲལ་ན། ཤེས་རབ་ཕུན་སུམ་ཚོགས་པར་འགྲོ་གི་མེད་པ་ཡོང་གི་མེད་པས་ཤེས་རབ་ཕུན་སུམ་ཚོགས་པར་མི་འགྱུར་ཏེ། ཤེས་བཞིན་མེད་པའི་སེམས་དང་ལྡན་པའི་གང་ཟག་གི་ཐོས་པ་དང་བསམ་པ་དང། བསྒོམ་པའི་ཤེས་རབ་སྔར་ཡོད་པ་དེ་ཡང། དཔེར་ན། གློ་རྡོལ་བའི་བུམ་པའི་གློ་རྡོལ་བའི་བུམ་པའི་ཆུ། ནང་དུ་མི་གནས་པར

ཁྲོས་པ་གོ་ལ་གོ་ལ་ཟེར་རོ། གློ་རྡོལ་བུམ་པའི་ད་ཡ་གི་ཤེས་བཞིན་མེད་ན། ད་ཐོས་པ་དང་བསམ་པ་དང་བསྒོམ་པའི་ཤེས་རབ་ག་འདྲ་ཅིག་ཡོད་ན་ཡང་མཉམ་དུ་ཡོད་པ་དེ་ཚོ་ཡར་ཉམས་ནས་མ་ཟག་འགྲོ་གི་རེད། བུམ་པའི་ཆུ་དེ་དེ་ནས་བསྐུར་དུས་ཡ་མོ། ཕྱིའི་དྲན་པ་ལ་ནི་དེ་མི་གནས་ཏེ་ཤེས་རབ་ཉམས་པར་འགྱུར་བས་སོ། ཚིག་ནི་ཡིད་ལ་ཟིན་དགོས། ནི། གུས་པ། ཤེས་རབ་རྣམ་དག་ཏུ་མི་འགྱུར་བ། ད་ཚུལ་ཁྲིམས་རྣམ་དག་ཏུ་མི་འགྱུར་བ་ནི་ནོ། ཚུལ་ཁྲིམས་རྣམ་དག་ཏུ་མི་འགྱུར་བ་གསུམ་པ་སྟེ། ཤེས་བཞིན་མེད་ན་ཚུལ་ཁྲིམས་རྣམ་དག་ཏུ་མི་འགྱུར་བ་ནི། ཐོས་ལྡན་དད་པ་ཅན་དང་ནི་བརྩོན་པ་ལྷུར་ལེན་དུ་མ་ཡང། ཤེས་བཞིན་མེད་པའི་སྐྱོན་ཆགས་པས་ལྟུང་བའི་རྙོག་དང་བཅས་པར་འགྱུར་མཐར་ནི་གནས་ཕྱིན་པའི་དྲི་མ་གཡོགས་པ་དག་བས་སོ། ཅི་སོ་སོའི་སྤྲོས་པ་ཆགས་པ་ནི། མང་དུ་ཐོས་པ་དང་ལྡན་ཞིང་ཆོས་ལ་དད་པ་ཅན་དང་ནི། དགེ་བ་ལ་སྤྲོ་བའི་བརྩོན་པ་ལྷུར་ལེན་པ་དུ་མ་ཡང། བླང་དོར་གྱི་གནས་ལ་ཤེས་བཞིན་མེད་པའི་སྐྱོན་ཆགས་པས་རྒྱུད་ལྟུང་བའི་རྙོག་པ་དང་བཅས་པར་འགྱུར་བས། ཤེས་བཞིན་སྲུང་བ་ལ་འབད་པར་བྱའོ། སོ་ནི། ཚིག་མཐའ་ཚིག་ལན་དུ་དང་གང་པོ་གཅིག་ཏུ་གཉིས་མེད་འདུག་པ་ལན་དུ་ཟིན་དགོས་པ། ཐོས་ལྡན། ཐོས་ལྡན། ཐོས་པ་དང་ལྡན་པ་དད་པ་ཅན་དང་ནི། བརྩོན་པ་ལ་ལྷུར་ལེན་པ་དུ་མ། དེ་འདྲ་ཡོད་ན་ཡང་ཤེས་བཞིན་མེད་པས་ད་རང་གི་རྒྱུད་གང་པོ་ལྟུང་བ་དང་ཉེས་པས་གོས་ནས་བསྡད་ནས་ཤེས་བཞིན་མ་བྱས་ན་ག་གི་ལྟུང་བ་ཡིན་པ་དང་དེ་ནི་ག་གི་ཉེས་པ་ཡིན་པ་དང་དེ་ནི་ལས་ནའང་དེ་ལ་ཤེས་བཞིན་མེད་ན། ཐོས་པ་དང་ལྡན་པ་དཔེར་ན་འོ་རེད་སྡོམ་པ་གསུམ་གྱི་སྡོམ་པ། མང་ཆེ་བ་སྡོམ་པ་གསུམ་ལྡན་པས་སྡོམ་པ་གསུམ་ལྡན།

ལྟུང་བའི་རྙོག་པ་དང་བཅས་པ་དེ་སྤྲུལ་སྐུའི་དཔེས་གསུངས་པའོ། ནི་གནས་ཆེན་ཏེ་སྤྲུལ་སྐུ་ནུབ་པ་དག་ནི་ཡིན་ཕྱིན་མིན་ཅིང། མང་དུ་ཐོས་པ་དང་ལྡན་ཞིང་ཆོས་ལ་དད་པ་ཅན་ནི་དགེ་བ་སྤྲོ་བའི་བརྩོན་པ། ལྷུར་ལེན་པ་ཡང་བླང་དོར་གྱི་གནས་ལ་ཤེས་བཞིན་མེད་པའི་སྐྱོན་ཆགས་པས་རྒྱུད་ལྟུང་བའི་རྙོག་པ་དང་བཅས་པར་འགྱུར་བས་ཤེས་བཞིན་སྲུང་བ་ལ་འབད་པར་བྱའོ། ཤེས་བཞིན་སྲུང་བ་ལ་འབད་པར་བྱའོ། ཚིག་མི་གཡེལ་ཐབས།

རྐུན་པོས་འཕྲོག་བཞིན་ངན་འགྲོར་འགྲོ། ད་ནི་ཤེས་བཞིན་མེད་པའི་མི་དག་ནི་ཉོན་མོངས་པའི་ཆོམ་རྐུན་དག། དགེ་བའི་དམིགས་པ་བརྗེད་པས་དགེ་བའི་དམིགས་གང། ཆོམ་རྐུན་དག། དགེ་བའི་དམིགས་པ་བརྗེད་པས་ཟེར། དགེ་བའི་དམིགས་པ་བརྗེད་པ་པའོ་ད་ནི་སྐད་འདི་མི་ཆུང་མི་འདུག་ག། དགེ་བའི་དམིགས་པ་དགེ་བའི་དམིགས་པ་བརྗེད་པས་དགེ་བའི་དམིགས་པ་བརྗེད་པའི་དྲན་པ་ཉམས་པས་དགེ་བའི་དམིགས་པ་བརྗེད་པའི་དྲན་པ་ཉམས་པའི་རྗེས་སུ་འབྲངས་ནས་སྔོན་བསགས་པའི་བསོད་ནམས་ཀྱི་ནོར་དག་ནི་ཉེ་བར་བསགས་ཀྱང་རྐུན་པོས་ནོར་གང། རྐུན་པོས་ནོར་བཏོགས་པ་སྟེ་འཕྲོག་པ། རྩ་བ་ཡེ་ལ་རྐུན་པོས་འཕྲོག་བཞིན་ངན་འགྲོ། རྩ་བ་ཡེ་ལ་འཕྲོག་དེ་རང་མིན་པ་མི་འདུག་རྐུན་པོས་ནོར་བཏོགས་པ་སྟེ། འཕྲོག་ནས་དབུལ་པོར་འགྲོ་བ་བཞིན། དགེ་བས་དབུལ་ནས་ངན་འགྲོར་འགྲོ་བར་འགྱུར་རོ། ས་འོག་ནི། བརྗེད་པའི་སོ་སོ་བརྟགས་དགེ་བའི་དམིགས་པ་བརྗེད་པ།

གླགས་སྐབས་འཚོལ་བར་བྱེད་པ་སྟེ་གླགས་རྙེད་གྱུར་ནས་དགེ་འཕྲོག་ཅིང་བདེ་འགྲོའི་སྲོག་ཀྱང་འཇོམས་པར་བྱེད། ཤེས་བཞིན་མ་བསྲུངས་ན་ཉོན་མོངས་པའི་ཆོམ་རྐུན་གྱི་ཚོགས་འདིས། ཤེས་བཞིན་མ་བསྲུངས་ན་ཉོན་མོངས་པའི་ཉོན་མོངས་དེ་ཆོམ་རྐུན་རྐུན་མ་གི་རྐུན་མ་གི་དཔེ་ལ་བཞག་པའི་ཆོམ་རྐུན་གྱི་ཚོགས་འདིས་ནི། དགེ་བའི་ནོར་འཕྲོག་པའི་གླགས་སྐབས་འཚོལ་བར་བྱེད། དགེ་བ་འཕྲོག་ཡས་དགེ་བའི་ནོར་འཕྲོག་ཡས་དེ་གླགས་སྐབས་གོ་སྐབས་འཚོལ་བར་བྱེད། གླགས་སྐབས་འཚོལ་བར་བྱེད་པ་དེ་གླགས་རྙེད་པར་གྱུར་ནས་དགེ་བ་འཕྲོག་ཅིང། དེའི་འབྲས་བུ་ས་དགེ་བ་འཕྲོག་ཅིང་དགེ་བ་འཕྲོག་ན་དེའི་འབྲས་བུ་བདེ་འགྲོ་དང་ཐར་པའི་སྲོག་ཀྱང་འཇོམས་པར་བྱེད་པས་ཤེས་བཞིན་མེད་པའི་ཉེས་དམིགས་བསམས་ནས་སྒོ་གསུམ་གྱི་གནས་སྐབས་ཇི་ལྟར།

དང་པོ། མདོར་བསྟན་པ་ནི་དེ་བས་དྲན་པ་ཡིད་སྒོ་ནས་གུད་དུ་ནམ་ཡང་མི་གཏང་ངོ། སོང་ནའང་ངན་འགྲོའི་གནོད་པ་དག་དྲན་པར་བྱས་ཏེ་ཉེ་བར་བཞག་སོ། ད་ཤེས་བཞིན་སྲུང་བའི་ཐབས་ལ་དྲན་པ་རུང། དྲན་པ་སྲུང་དགོས་པས། དྲན་པ་དེ་ལ་མདོར་བསྟན་རྒྱས་བཤད་གཉིས། དྲན་པ་མདོར་བསྟན་པ་དེ་ལ་མདོར་བསྟན་པ་དེ་ལ་ཤེས་བཞིན་མེད་པ་ལ་ཉེས་པ་མང་བས་དེ་བས་ན་དེ་བས་ན་ཞེས་དེ་བས་རྒྱུ་མཚན་གོ། ཤེས་བཞིན་མེད་ན་སྐྱོན་སྙགས་དེར་མང་གིས་བཤད་སོང་རྒྱུ་མཚན་དེ་བས་ན། ཤེས་བཞིན་སྲུང་བའི་དོན་དུ་དགེ་བའི་དམིགས་པ་མི་བརྗེད་པའི་དྲན་པ། དྲན་པ། ཡིད་ཀྱི་ཁྱིམ་དུ་བཅུག་སྟེ། ཡིད་ཀྱི་ཁྱིམ་ལ་དཔེ་བཞག་པས་ཡིད་ཀྱི་ཁྱིམ་དུ་བཅུག་སྟེ། དེའི་སྒོ་ནས། གུད་དུ་ནམ་ཡང་མི་གཏང་ངོ། གུད་དུའམ་ཟུར་དུ་ཙམ་ཡང་མི་གཏང་གྱིས། ཡིད་ཀྱི་དྲན་པ་གོ་ཁྱིམ་གྱི་དཔེ་བྱས་པ་ན་འོད་རེ་ནང་ལྟ་བུར་བཅུག་ནས་དང། ཡིད་ཀྱི་དྲན་པ་གོ། ཡིད་ཀྱི་དྲན་པའི་ནང་དུ་ཁྱིམ་བཅུག་ནས། ད་ནི་དེའི་སྒོ་ནས་ཁྱིམ་དེའི་སྒོ་ནས་ནམ་ཡང་མ་གཏང་གྱིས། གུད་དུ་ནམ་ཡང་མི་གཏང་ངོ། གལ་ཏེ་དྲན་པ་ཉམས་ཏེ་སོང་ན་ཡང་ངན་སོང་གི་གནོད་པ་དག་དྲན་པ་ཉམས་ནས་འགྲོ་གི་ཡོད་ན་ད་ངན་སོང་གི་གནོད་པ་དེ་ཚོ་དྲན་པ་བྱོས་སོ་དམྱལ་བའི་ཚ་དམྱལ་བརྒྱད་དང་གྲང་དམྱལ་བརྒྱད་དང་དེ་ཚོ་དག་དྲན་དགོས་པའི་ཐག་ཆོད་ན་ལབ་ཡིན། ངན་སོང་གི་གནོད་པ་དག་དྲན་པར་བྱས་ཏེ། དེ་མ་ཐག་ཡིད་ཀྱི་ཁྱིམ་དུ་ཉེ་བར་བཞག་པར་བྱའོ། སོ་སོ་ཡིས་ཕྱི་ལ་མ་བཏང། ངེས་པར་དུ་ཕྱི་ལ་འགྲོ་གི་ཡོད་ན་ངན་སོང་གི་སྡུག་བསྔལ་དེ་ཚོ་དྲན་པར་བྱ། ངན་སོང་གནོད་པ་དག་དྲན་པར་བྱས་ཏེ་དེ་མ་ཐག་ཡིད་ཀྱི་ཁྱིམ་དུ་ཉེ་བར་བཞག་པར་བྱའོ། སོ་ད་དེས་དྲན་པ་སྲུང་བ་མདོར་བསྟན། མདོར་བསྟན་གྱི་ཚིག་འདི་དེ་བས་དྲན་པ་ཡིད་སྒོ་ནས། ཡིད་སྒོ་ནས། ཡིད་ཀྱི་ཁྱིམ་དུ་བཅུག། དེ་ནས་ཡིད་ཀྱི་ཁྱིམ་དུ་བཅུག་ནས་དེའི་སྒོ་ནས། ཧ་ཕྱི་ལ་མ་བཏང་གྱིས་སུ་ང་ནུག་ག་ཡིད་ཀྱི་སྒོ་ཡིད་སྒོ་ཁྱིམ་ནུག་གི་དཔེ་ལ་བཞག་ས་ནས་རོ་བཅུག་ནས། གུད་དུ་ནམ་ཡང་གུད་དུ་ཟེར་ན་ཟུར་དུ་ནམ་ཡང་མི་གཏང་ཞིང་གལ་སྲིད་སོང་ན་གུད་དུ་འགྲོ་གི་ཡོད་ན་ངན་འགྲོའི་གནོད་པ་དེ་ཚོ་དྲན་ནས་ཡང་བསྐྱར་ཡིད་ཀྱི་ཁྱིམ་དུ་ཐུག་འཇོག་པར་གྱིས། འོ་ད་འདུག་གཟིགས། དེས་དྲན་པ་མདོར་བསྟན་དུ་གྱུར། དྲན་པ་མདོར་བསྟན་པ།

དྲན་པས་ཤེས་བཞིན་བསྐྱེད་པའི་ཚུལ་ལོ། ས་བཅད་གསུམ་པོ་ནི། དང་པོ་ནི་ཕྱིའི་རྐྱེན་བཤེས་གཉེན་ལ་བསྟེན་པ་ནི། བླ་མ་དང་ནི་འགྲོགས་པ་ལས་མཁན་པོས་རྗེས་སུ་བསྟན་པ་དང་འཇིགས་པས་སྐལ་ལྡན་གུས་བྱེད་ལ་དྲན་པ་བདེ་བླག་ཉིད་དུ་སྐྱེ། དྲན་པ་སྲུང་བའི་ཐབས་ནི་རང་གི་མཁན་པོ་དང་སློབ་དཔོན་དང་ཚངས་པ་མཚུངས་པར་སྤྱོད་པ་ལ་སོགས་པའི་སྐྱེ་བོ་དམ་པ་རྣམས་ནི་འགྲོགས་པ་ལས་འོ་སྐྱེ་བོ་དམ་པ་དེ་ཚོ་དང་འགྲོགས་ན་དེ་ནི་དགའ་ཡོ། དེ་ལས་ལྡོག་སྟེ་གཞན་དང་འགྲོགས་ན་དེ་ནི་བྱ་མི་བྱ་ར་རྐྱང་ཡོང་གི་ཡོ། སྤྱོད་པ་སོགས་སྐྱེ་བོ་བླ་མ་དང་ནི་སྐྱེ་བོ་བླ་མ་དང་ནི་བླ་མ་སྐྱེ་བོ་བླ་མ་ཟེར་ན་སྐྱེ་བོ་རང་གི་གོང་ལ་བཀུར་དགོས་ཡས་དེ་ཚོ་ལ་བླ་མ་ཟེར་གྱི་སྐྱེ་བོ་བླ་མ་དང་ནི་འགྲོགས་པ་ལས། མཁན་པོས་གསུངས་པའི་གདམས་པ་དང་རྗེས་སུ་བསྟན་པ་དང་ངོ་ཚ་ཤེས་པ་དང་གཞན་གྱིས་སྨད་དོགས་པའི་འཇིགས་པས་སྐལ་བ་དང་ལྡན་པའི་གང་ཟག་གང་ཟག་བསླབ་པ་ལ་གུས་པར་བྱས་ལ། དགེ་བའི་དམིགས་རྣམ་མ་བརྗེད་པའི་དྲན་པ་བདེ་བླག་ཉིད་དུ་སྐྱེ་བས། ཐོས་བསམ་སྒོམ་གསུམ་གང་བྱེད་ཀྱང་དྲན་པ་སྐྱོང་བ་ལ་མཁས་པར་བྱའོ། ཕྱིའི་རྐྱེན་འོ་དེ་འདྲ་གི་བརྟེན་ནས་དེ་ནས་ཕྱིའི་རྐྱེན། ཕྱི་རྐྱེན

གཉིས་པ་ནི། ནང་གི་རྐྱེན་ཚུལ་བཞིན་ཡིད་ལ་བྱེད་པ། ནང་གི་རྐྱེན་ཚུལ་བཞིན་ཡིད་ལ་བྱེད་པ་ནི། སངས་རྒྱས་བྱང་ཆུབ་སེམས་དཔའ་དག་ཀུན་ཏུ་ཐོགས་མེད་གཟིགས་པར་ལྡན། དེ་དག་ཐམས་ཅད་སྤྱན་སྔ་ན་རྟག་པར་བདག་ནི་གནས་སོ་ཞེས་དེ་ལྟར་བསམས་ནས་ངོ་ཚ་དང་གུས་དང་འཇིགས་ལྡན་དེ་བཞིན་མནོས་སོ། དེ་བང་ནང་གི་རྐྱེན། ཚུལ་བཞིན་ཡིད་ལ་བྱེད་པ་རང་གི་ཚུལ་བཞིན་ཡིད་ལ་བྱེད་པ་སོ་སོར། གཞན་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་དག་ཡུལ་དུས་ཀུན་ཏུ་ཤེས་བྱ་ཐམས་ཅད་ལ་ཐོགས་པ་མེད་པར་གཟིགས་པར

སྟོན་པ་དང་ཆོས་ལ་གུས་པ་དང་གཞན་རྒྱུ་མཚན་དུ་བྱེད་པའི་དེ་ན་གང། རང་རྒྱུ་མཚན་དུ་བྱེད་པ་ངོ་ཚ་ཤེས་པ། གཞན་རྒྱུ་མཚན་དུ་བྱེད་པ་གང། ཁྲེལ་ཡོད། ངོ་ཚ་དང་ཁྲེལ་ཡོད་གཉིས་པོ་དེ་ཚུལ་བཞིན་ཡིད་ལ་བྱེད་པ་ཟེར་ན་ནང་རང་སོ་སོས་བསམ་བློ་བཏང་ནས་འདུག་ཟེར། སྟོན་པ་དང་ཆོས་ལ་གུས་པ་ཟེར་ན་འདུག་ག། གཞན་རྒྱུ་མཚན་དུ་བྱེད་པའི་ཁྲེལ་ཡོད་གཅིག་པའི་དུས་ཁྱུང་འཁོར་དེ་དེ་གཅིག་ཁ་འཁོར་བྱེད། ད་ནི་རུ། སྟོན་པ་དང་ཆོས་ལ་གུས་པ་དང། རྣམ་སྨིན་ལ་འཇིགས་པ་དང་ལྡན་པས་སོ། ཉེས་པའི་གནས་ག་འདྲ་ཅིག་བྱས་ན་ཡང་དེ་ནི་རྣམ་སྨིན་དམྱལ་བ་ལ་སྐྱེ་བ་འོ། དེ་འདྲ་གི་དང་དེ་ཚོ་ལ་འཇིགས་ནས་སྟོན་པ་དང་ཆོས་ལ་གུས་པ་དང་རྣམ་སྨིན་ལ་འཇིགས་པ་དང་ལྡན་པས་དེ་བཞིན་མནོས་ཏེ། དྲན་པ་དང་ལྡན་པར་བྱའོ། སོ་དང་དེ་བཞིན་དུ་བསམ་བློ་མནོས་ནས། མནོས་པ་སྟེ་བསམ་བློ་བཏང་ནས་དེ་ནི་དྲན་པ་དང་ལྡན་པར་བྱའོ། སོ་སྟེ། ད་ནི་རྟག་པའི་གང་པོ་དེ་རང་ལ་ཡོད་པོ། སངས་རྒྱས་སངས་རྒྱས་བྱང་ཆུབ་སེམས་དཔའ་དག་ཀུན་ཏུ་ཐོགས་མེད་གཟིགས་པར་ལྡན། དེ་དག་ཐམས་ཅད་སྤྱན་སྔ་ན་རྟག་པར་བདག་ནི་གནས་སོ་ཞེས་དེ་ལྟར་བསམས་ནས་ངོ་ཚ་དང་གུས་དང་འཇིགས་ལྡན་དེ་བཞིན་མནོས། སོ་ནི།

དྲན་པའི་མཚན་ཉིད་སྒོ། འདྲིས་པའི་དངོས་པོ་ལ་དམིགས་ནས། མི་བརྗེད་པར་བྱེད་པའི་སེམས་བྱུང། ད་ནི་དྲན་པ་དགེ་བ་བས་དྲན་པ་དགེ་བ་ལ། ཡང་དྲན་པ་དེ་ལ་དྲན་པ་ཉོན་མོངས་ཅན་དྲན་པ་ཉོན་མོངས་ཅན་དེ་ནི་སྔ་མ་རྩེད་མོ་རྩེ་བ་དང་དེ་འདྲའི་ཁོ་རང་དྲན་གྱི་དེ་སོང་དྲན་པ་ཉོན་མོངས་ཅན་མ་རེད། དགེ་བའི་དྲན་པ་དང་དགེ་བའི་དམིགས་པ་དེ་ཚོ་ལ་འོ་དྲན་ནས་འོ་ཐུགས་སུ་བབ། ང་དེ་འདྲ་རེད། ཨ་དེ་ཚོ་རྒྱུ་འབྲས་ཡིན་མིན་དེ་ཚོ་མིན་ནུ་ག་རྒྱུ་འབྲས། དྲན་པ་སྐྱེ་ཚུལ་དང་དེ་ལས་ཤེས་བཞིན་སྐྱེ་ཚུལ། དྲན་པ་སྐྱེ་ཚུལ་ནི་དེས་ནི་སངས་རྒྱས་རྗེས་དྲན་པའང་དེ་ལ་ཡང་དང་ཡང་དུ་འབྱུང། དེ་ལྟར་བསམས་པ་དེས་ནི་ཆོས་དང་དགེ་འདུན་དང་བཅས་པའི་སངས་རྒྱས་ཀྱི་ཡོན་ཏན་དྲན་པའང་ཟ། གང་ཟག་དེ་ལ་ཡང་དང་ཡང་དུ་འབྱུང་བས་དཀོན་མཆོག་གསུམ་དྲན་པ་བདེ་བླག་ཏུ་སྐྱེ་བའོ། དཀོན་མཆོག་རྗེས་དྲན་གྱི་མདོ་ཡོད་པ། དེའང་དུས་རྒྱུན་བར་ཆད་ནི་གང་ཟག་རྗེས་དྲན་དྲུག་ཡོད་པ། རྗེས་དྲན་དྲུག་གོ། རྗེས་དྲན་དྲུག་གི་ནང་ནས་དཀོན་མཆོག

སངས་རྒྱས་རྗེས་སུ་དེས་ནི་སངས་རྒྱས་རྗེས་སུ་དྲན་པ་དང་དེ་ལ་ཡང་དང་ཡང་དུ་འབྱུང། དྲན་པ་བདེ་བླག་ཏུ་སྐྱེ། གཉིས་པ་དེ་ལས་ཤེས་བཞིན་སྐྱེ་ཚུལ་ནི་དྲན་པ་དེ་ལས་ཤེས་བཞིན་སྐྱེ་ཚུལ་ནི་གང་ཚེ་དྲན་པ་ཡིད་སྒོ་ནས་བསྲུང་བའི་དོན་དུ་གནས་གྱུར་པ་དེ་ཚེ་ཤེས་བཞིན་འོང་འགྱུར་ཞིང་སོང་བ་དག་ཀྱང་ཕྱིར་འོང་འགྱུར།

བྱ་བ་དང་བྱ་བ་མ་ཡིན་པ་ལ་བྱ་བ་ནི་བྱས་ན་འགྲིག་གི་ཡོད་མི་བྱས་ན་འགྲིག་གི་མེད་དང་འོ་དེ་ཚོ་ལ་གནས་པར་གྱུར་པའི་ཚེ་བྱ་བ་དང་བྱ་བ་མ་ཡིན་པའི་གནས་སྐབས་ལ་རྟོག་ཅིང་རྟོག་དཔྱོད་བྱ་བ། རྟོག་ཅིང་ཇི་ལྟ་བ་བཞིན་དུ་ཤེས་པས་ཤེས་བཞིན་ཡོད་པར་འགྱུར་རོ། ས་པ་དྲན་པ་དེ་ལས་ནི་གང་གི་ཚེ། གང་ཚེ་དྲན་པ་ཡིད་སྒོ་ནས་ལྷུང་བའི་དོན་དུ་གནས་གྱུར་པ། དྲན་པ། དེ་ལས་གང་གི་ཚེ་དྲན་པ་ཡིད་ཀྱི་སྒོ་ནས་ཉོན་མོངས་པ་བསྲུང་བའི་དོན་དུ་ཟེར་ད་དྲན་པ་དེ་ཡོད་དེ་ནས་དེ་ནས་ཉོན་མོངས་པ་བསྲུང་བའི་དོན་དུ་གནས་པར་གྱུར་པ་དེའི་ཚེ་བྱ་བ་དང་བྱ་བ་མ་ཡིན་པའི་གནས་སྐབས་ལ་རྟོག་ཅིང་ཇི་ལྟ་བ་བཞིན་དུ་ཤེས་པས་ཤེས་བཞིན་དེ་ཡོད་པར་འགྱུར། དེ་ཚེ་ཤེས་བཞིན་འོང་འགྱུར་བསྲུང་བའི་དོན་དུ་གནས་གྱུར་པ། བསྲུང་བའི་དོན་དུ་དྲན་པ་ཡིད་ཀྱི་སྒོ་ནས་ཉོན་མོངས་བསྲུང་བའི་དོན་དུ་གནས་པར་གྱུར་པ་དེ་ཚེ་ཟེར་ནུ་ག་ད་བྱ་བ་དང་བྱ་བ་མ་ཡིན་པའི་གནས་སྐབས་ལ་རྟོག་ཅིང་རྟོག་དཔྱོད་བྱས་པ། རྟོག་ཅིང་ཇི་ལྟ་བ་བཞིན་དུ་ཤེས་པས་ཤེས་བཞིན་ཡོད་པར་འགྱུར་ཞིང་ལན་ཅིག་ཉམས་སོང་ན་ཡང་ཕྱིར་འོང་བར་འགྱུར་བས་སྒྲུབ་པ་ཉམས་ལེན་ལ་མཁས་མི་མཁས་ནི་ད་སྒྲུབ་པ་ཉམས་ལེན་ལ་མཁས་མི་མཁས་ནི་དྲན་པ་དང་ཤེས་བཞིན་གྱི་སྐྱོང་ཚུལ་ལ་རག་ལས་པས་དེ་ལ་མཁས་པར་བྱའོ། སྒྲུབ་པ་ཉམས་ལེན་ལ་ཉམས་ལེན་མཁས་པོ་ཡོད་དམ་མེད་གང་པོ་རག་ལས་ས་དེ་དྲན་པ་དང་ཤེས་བཞིན་ཡོད་མེད་ལ་རག་ལས་བ་པ་སེ་དེ་གཏན་ཁེལ་ཚར་བ་ད་རྒྱལ་རས་ཆེན་པོ་ཞི་བ་ལས་གསུངས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་སྡེ་ག་ས་ག་ནས་ཟིན། ཆོས་ཚན་དང་པོ་དེ་ནས་ཡིན་པ་སངས་རྒྱས་བཅོམ་ལྡན་འདས་ཀྱི

དང་པོ་སྡོམ་པའི་ཚུལ་ཁྲིམས་ལ་སློབ་ཚུལ་ལ་གཉིས། སྒོ་གསུམ་སྒོ་གསུམ་སྒོ་གསུམ། སྒོ་གསུམ་གྱི་ཀུན་སྤྱོད་ལ་འབད་པ། ཉམས་པ་བསྲུང་བའོ། སྡོམ་པའི་ཚུལ་ཁྲིམས་ལ་སློབ་སྒོ་གསུམ་གྱི་ཀུན་སྤྱོད་ལ་ཀུན་སྤྱོད་ལ་འབད་པ་ཉམས་པར་ལྷུང། དང་པོ་ནི། སྒོ་གསུམ་གྱི་ཀུན་སྤྱོད་དག་པ་ལ་འབད་པ་ད་འདི་ལ་ས་བཅད་ཁ་ཤས་ནོ་གོ་བ་ཡང་ནི་ངལ་བ། སྒོ་གསུམ་གྱི་ཀུན་སྤྱོད་དག་པ་ལ་འབད་པ་ལ་གསུམ། ལུས་ངག་གི་ལུས་ངག་གི་ཀུན་སྤྱོད་ལ་བརྟག་པ། སེམས་ཀྱི་ཀུན་སྤྱོད་ལ་བརྟག་པ། གནང་བཀག་གི་བྱ་བའི་སྐབས་སངས་རྒྱས་བཅོམ་ལྡན་འདས་ཀྱིས་བཅས་པ་ལ་གནང་མ་གནང་གི་དེ་འདྲ་གི་གནང་བཀག་གི་བྱ་བའི་སྐབས་ལ་སྐབས་བཤད་པའོ། དང་པོ་ས་བཅད་གསུམ་ནོ། ད་དང་པོ་དང་པོ་འདི་ལ་ཡང་ས་བཅད་བཞི་ནོ། ལུས་ངག་གི་ཀུན་སྤྱོད་ལ་བརྟག་པ་ལ་བཞི། ལུས་ཀྱི་བྱ་བའི་སྔོན་དུ་ཟ་ངེས་ལ་ངེས་པོ་བྱེད་ཤོག་ཨ་ནི་ས་བཅད་ནི་གི་ནི་ཡང། ལུས་ཀྱི་བྱ་བའི་སྔོན་དུ་ཟ་ལུས་ཀྱི་བྱ་བའི་སྔོན་དུ་ལུས་ཀྱི་བྱ་བའི་སྔོན་དུ་ཀུན་སྤྱོད་ལ་བརྟག་པ། ལྟ་བ། ཀུན་སློང་ལ་བརྟག་པ། ལུས་ཀྱི་བྱ་བའི་སྔོན་དུ་ཀུན་སློང་ལ་བརྟག་པ། ལྟ་བ་སོགས་དང་འབྲེལ་བའི་བསླབ་བྱ་དང། སྤྱོད་ལམ་གཞན་ལ་སྦྱར་བ། གནས་པའི་ཀུན་སྤྱོད་ལ་བརྟག་པའོ། ལུས་ཀྱི་ཀུན་སྤྱོད་ལ་བརྟག་པ་དེ་ལ་ས་བཅད་ག་ཚོད་བཞི་བྱུང་བ་སོགས་བཞི། ལུས་ཀྱི་བྱ་བའི་སྔོན་དུ་ཀུན་སློང། ཀུན་སློང་ལ་བརྟག་པ། ལྟ་བ་སོགས་དང་འབྲེལ་བའི་བསླབ་བྱ་དང། སྤྱོད་ལམ་གཞན་ལ་སྦྱར་བ་དང། གནས་པའི་ཀུན་སྤྱོད་ལ་བརྟག་པ་ས་བཅད་བཞི། དང་པོ་ལུས་ཀྱི་བྱ་བའི་སྔོན་དུ

རེ་ཞིག་དང་པོར་ཀུན་སློང་འདི་འདྲའི་སེམས་འདི་ནི་སྐྱོན་བཅས་དང། འདི་ནི་སྐྱོན་མེད་པའོ་ཞེས་ཤེས་པར་བྱས་ནས། དེའི་ཚེ་ཀུན་སློང་སྐྱོན་ཅན་བྱུང་ན་གཉེན་པོ་ཤིང་བཞིན་དུ་ཀུན་སློང་སྐྱོན་ཅན་བྱུང་ན་གཉེན་པོ་ཤིང་བཞིན་དུ་ཉེས་པས་མི་གཡོ་བར་ཟུངས་ཐུབ་པ།

གཉེན་པོ་དྲན་བཞིན་དུ་ག་འདྲས་ཟེར་ན། ཨ། ཨ། ཨ་ལ་ག་འདྲས་ཟེར། གཉེན་པོ་གང། དེ་ནི་མི་ལ་གང་ཟེར། དྲན་བཞིན་དུ་ཟེར་ནོ་གོ། དེའི་ཚེ་བདག་ནི་ཤིང་བཞིན་དུ་རྩ་བ་ལ་ཤིང་ནོ་གོ། ཨ། སྐྱོན་ཅན་བྱུང་ན་གཉེན་པོ། གཉེན་པོ་ཤིང་བཞིན་དུ་ཤིང་བཞིན་དུ་ཉེས་པས་མི་གཡོ་བར་ཉེས་པས་མི་གཡོ་བར་གཟུང་ཐུབ་པར་ནི་གནས་པར་བྱའོ། ཤིང་བས་ཤིང་བཞིན་དུ་ཟེར་ནུབ་པ། ཀོ་ག་འདྲེས་སུ་ཡི་གེ་རྩ་བ་བཀོད། རེ་ཞིག་དང་པོར་འདི་འདྲའི་སེམས་ཟེར་ནུབ་པ། འདི་ནི་སྐྱོན་བཅས་ཤེས་བྱས་ནས་དེ་ཚེ་བདག་གིས་ཤིང་བཞིན་དུ་གཟུང་ཐུབ་པར་ནི་གནས་པར་བྱའོ། འགྲོ་བ་ཡི་མེས་པའི་འོ་འགྲོ་བ་སོགས་ཀྱི་ཚེ་གསེར་ནུ་ཀ་རི་ཤེལ་དང་པོར་ཀུན་སློང་འདི་འདྲའི་སེམས་དེ་སྐྱོན་དང་ཀུན་སློང་མི་འདོད་ཅིག་འཁོར་བས་ན་སྐྱོན་དང་བཅས་པ་པས་མི་འདོད་ཅིག་འཁོར་བས་ན་སྐྱོན་མེད་པས་དེ་ནི་སྐྱོན་མེད་པའོ་ཤེས་པར་བྱས་ནས། དེའི་ཚེ་ཀུན་སློང་སྐྱོན་ཅན་དེ་འདྲ་བྱུང་ན། གཉེན་པོ་དེ་ཤིང་བཞིན་དུ། སྐྱོན་གྱིས་མ་གོས་པ། སྐྱོན་གྱིས་མ་གོས་ཤིང་འདྲ་ཡིན་ན་གང། བྱེད་དང་གད་མོ་བ་སྐྱོན། གོ་ར་ཤིང། ཨོ་དེ་ཤིང་བཞིན་དུ་བཟུང་བས། ཨོའོ་གཉེན་པོ་ཤིང་བཞིན་དུ་ཉེས་པས། མི་གཡོ་བར་གཟུང་ཐུབ་པར་བྱའོ། ཨོ་དེ་བྱ། ད་ལྟ་བ་སོགས་དང་འབྲེལ་བའི་བསླབ་བྱ་ལ། ལྟ་བ། སྲོག་དང་འབྲེལ་བའི་བསླབ་བྱ་ལ་བཞི་ད་ནི་ལས་བསླབ་བྱ་ནི་ལས། ལྟ་བ་སོགས་དང་འབྲེལ་བའི་བསླབ་བྱ་ལ་ཞེས་ད་ནི་ལས། དེ་ནུབ་པ་བཞི།

ལྟ་བ་འདི་མིག་གི་ལྟ་བ་ནང་ན་ལྟ་བ་ཡིན་སྲིད་ལྟ་བ་བརྒྱད་ལ་རྩོལ་རྩ་བར་གཅིག་བཞག་ཡོད་པ། འདི་མིག་འདི་ག་རུ་ཡོད་གུས་ཀ་མིག་ལྟ་བ། ཡང་ལྟ་བ་ཟེར་བའི་ཡོད་གུས་འཁོར། ཁོ་ལ་མ་གོ་ཅིག་ཤེས་པར་གྱུར་པའི་ལྟ་བ་ཁོ་ལ་མ་གོ་འོ་མིག་གི་ལྟ་བ་དེ་མིན་ནོར་བའི་ལྟ་བ། རྩོལ་ལ་ལྟ་བ་གང་ཟག། ཨ། འོང་ལྟ་བ་ཡིན་འདི་ཡིན་སྲིད་གཅིག་གསུངས་ཡོད་པ་རྩོལ་རྩ་བ། རྩོལ་གནས་དང་པོ་ནི། འཁོར་ལྟ་བ་ཟེར་འདི། མི་ལའི་ལྟ་བ་ཟེར་ནི་ལྟ་བ་སོགས་དང་འབྲེལ་བ་ཟེར་ནི་མིག་གི་ལྟ་བ་ལ་གསུངས་ནུས། དེ་འབྲེལ་བ་དེ་ལ་མིག་གི་ལྟ་བའི་ཀུན་སྤྱོད་སྤྱིར་བསྟན་པ་དུབ་པའི་ཚེ་ཇི་ལྟར་ལྟ་བ་གང་ཟག་གཞན་དུ་འོངས་པའི་ཚེ་ཇི་ལྟར་བྱ། ངལ་གསོས་པའི་ཚེ་ཇི་ལྟར་བྱ་དང་པོ་ནི། མིག་གི་ལྟ་བའི་ཀུན་སྤྱོད་སྤྱིར་བསྟན་པ་ནི་མིག་གི་ལྟ་བའི་བཀའ་མཆོད་སྤྱིར་བསྟན་པ་ནི།

གཉའ་ཤིང་གང་ཙམ་དུ་མིག་ནི་ཕབ་སྟེ་བལྟ་བར་བྱའོ། སོ་འདུ་བ་ལ་ཡིན་ན་རང་གི་གཉའ་ཤིང་གང་རིགས་འགི་ལ་མ་ཡིན་པ་གཉའ་ཤིང་གང་གི་ཙམ་ལ་མིག་གཏད་ནས་དེ་ནི་དུགས་སུ་འགྲོ་བས་ལྟ་བའི་ཀུན་སྤྱོད་ཨོ་ད་དེ་ཚོ་དེ་ཤིན་ཏུ་ཁག་པོ་འདུག་དེ་འདྲའི་སྒང་ག་ཆ་ཚང་ནས་བྱུང་ན་དགའ་ཤོས་པས་དེ་འདྲའི་མ་བྱུང་ན་ཡང་གང་བྱུང་མང་བྱུང་བྱས་ནས་མ་ཡིན་པ་པོ་མིག་ལྟ་དུས་མཚུངས་ལྡན་བྱས་ན་འགྲོ་དགོས་ག་དུས་ནམ་ཡང་བདག་གིས། མི་བྱ་སྟེ། སེམས་ཉམས་པར་འགྱུར། དགེ་བའི་དམིགས་པ་ལ་ངེས་པར་སེམས་པས། དུས་རྟག་ཏུ་ནི་ལྟ་བའི་ཚེ་གཉའ་ཤིང་གང་ཙམ་དུ། གཉའ་ཤིང་གང་ཙམ་དུ་དེ་ནི་མིག་བལྟས་ནས། དེ་འདྲ་གང་ཙམ་དུ་མིག་ནི་ཕབ་སྟེ་བལྟ་བར་བྱའོ། མིག་ནི་ཕབ་སྟེ་བལྟ་བར་བྱའོ།

རེས་འགའ་མིག་བཏེགས་ཏེ་ཨའི་ཕྱོགས་སུ་བལྟ་བར་བྱའོ། སོང་ངོ། ད་དཀའ་ལས་ཁག་པོ་དེ་འདྲ་བྱས། ཨོ་དེ་འདྲ་བྱུང་བས་ཁ་དུ་རེ་ཡོད་ན་མིག་བལྟ་བའི་ཚེ་བལྟ་བ་དེ་ནི་བལྟ་བ་གོ། ངལ་བསོའི་ཆེད། ཨོ་ངལ་བསོ་ཡོང་བའི་ཆེད་དུ་དེ་ནི་མིན་ཡ། ཨོའི་བལྟ་བའི་ཚེ་རེས་འགའ་མིག་བཏེགས་ཏེ་ས་དེ་ནི་མིན། མར་ས་ལ་ཕབ་ནས་དེ་འདྲ་མ་ཡིན་པ་ཡར་མིག་བཏེགས་ཏེ་ཨའི་ཕྱོགས་སུ་བལྟ་བར་བྱའོ། ཨོ་དེ་ནུ་ག། ལྟ་བ་ངལ་བསོའི་ཆེད་དུ་ནི་རེས་འགའ་ཕྱོགས་སུ་བལྟ་བར་བྱ། གསུམ་པ། གང་ཟག་གཞན་དྲུང་དུ་འོངས་པ་ལ་ཇི་ལྟར་བལྟ་བ་ནི། ས་འགའ་ཞིག་མིག་ལམ་སྣང་གྱུར་ན་བལྟས་ནས་འོངས་པ་ལེགས་སོ་ཞེས། ལམ་སོགས་འཇིགས་པ་བརྟག་པའི་ཕྱིར་ཡང་དང་ཡང་དུ་ཕྱོགས་བཞིར་བལྟ། ཡང་དང་ཕྱོགས་བཞིར་བལྟ། དེ་ལྟར་བལྟས་པས་འགའ་ཞིག་ས་མིག་གི་ལམ་དུ་སྣང་བར་གྱུར་ཅིང་མདུན་དུ་འོངས་ན་ས་མི་གཞན་དེ་འདྲ་མདུན་དུ་འོངས་ན། འཛུམ་པས་བལྟས་ནས་འོངས་པ་ལེགས་སོ་ཞེས་བརྗོད་པར་བྱའོ། སོ་ཐ་ནི་ཚོགས་ངོ་ཐག་བྱས་ན་རེ་ལྟོས་ཆུང་བ་ཚོ་དེ་འདྲའི་ཆོག་ཅིག་གཞན་དྲིས་ནས་དེ་ནི་རྨུ་རྒོད་ནི་འདན། ལམ་ཁོ་ཡི་མ་བདེན་པར་བྱའོ་དེ་འདྲའི་རྨུ་རྒོད་མ་ཆོག་ཅེས་ད་འཛུམ་པས་བལྟས་ནས་མིག་ལ་འཛུམ་མདངས་བསྟན་ནས་འོངས་པ་ལེགས་སོ་ཞེས་བརྗོད་པར་བྱའོ། གཞན་ཡང་ལམ་དུ་ཞུགས་པའི་ཚེ་ལམ་སོགས་སུ་ད་ཡང་གཞན་ཡང་འུ་རེ། ལམ་དུ་ཞུགས་པའི་ཚེ་ལམ་སོགས་དེ་འདྲ་ལ་འཇིགས་པ་ཡོད་འགལ། དེ་སྐྱོན་དེ་འདྲ་ཡོད་པའི་ཚེ་དགྲ་རྐུན་འདྲ་རེ་ཡིན་ན་ཡང་ཇག་རྐུན་འདྲའི་རྟགས་ཀྱིས་བདག་གིས་མ་བཤད་ན་ཉན་ཁ་ཡོད་པས་རང་གི་བདག་པོ་ལུས་ལ་འོ་ཁོ་ཆོ་སྟེ། གཞན་ཡང་ལམ་དུ་ཞུགས་པའི་ཚེ་ལམ་སོགས་སུ་འཇིགས་པ་ཡོད་མེད་བརྟག་པའི་ཕྱིར

འོ་ཐུགས་ཆེ། ད་བཞི་པ། ངལ་བསོ་བའི་ཚེ་ཇི་ལྟར་ལྟ་བ་ནི། ངལ་བསོ་ཁ་ནས་ཕྱིར་བལྟས་ནས་རྒྱབ་ཀྱི་ཕྱོགས་སུ་ལྟ་བར་བྱ། མདུན་དང་རྒྱབ་ཏུ་བརྟག་བྱས་ནས་འགྲོའམ་ཡང་ན་འོང་བྱ་སྟེ། ཡང་ངལ་བསོས་ནས་འགྲོ་བའི་ཚེ། ངལ་བསོ། ངལ་བསོས་ནས་ངལ་བསོ། ངལ་བསོས་ནས་མཉམ་དུ་བསྡད། ད་ངལ་བསོ་བྱས་ནས་འགྲོ་བའི་ཚེ་འགྲོ་བའི་ཚེ་ཁ་ནས། ཕྱིར་ལ་བལྟས་ནས་རྒྱབ་ཀྱི་ཕྱོགས་སུ་རྫས་ལ་སོགས་པ་ལས་ཡོད་མེད་བལྟས་ཚེ་ཞེས་གསུངས་ནོ། རྒྱབ་ཀྱི་ཕྱོགས་སུ་རྒྱབ་ཀྱི་ཕྱོགས་སུ་རྫས་ལ་སོགས་པ་བལྟ་བར་བྱའོ། མདུན་དང་རྒྱབ་ཏུ་གཡང་ས་ཡོད་མེད་སོགས་ལ་བརྟག་པ་བྱས་ནས་མདུན་དང་རྒྱབ་ལ་སོགས་པ་དེ་ཚོ་ལ་གཡང་ས་ཡོད་མེད་སོགས་བརྟག་པ་བྱས་ནས་ཇི་ལྟར་རིགས་པས་སུ་ལྟ་ན་ཇི་ལྟར་ལུགས་མཐུན་གྱི་འགྲོ་དང་རིགས་པར་འགྲོ་བའམ་ཡང་ན་འོ་ངར་བྱ། འོང་བར་བྱ་སྟེའོ། འོ་ད་མིག་གི་ལྟ་ཚུལ་དེ་ལ་ས་བཅད་ག་ཚོད་བྱུང་སོང། མིག་གི་ལྟ་ཚུལ་ལ། ཨ། ས་བཅད་བཞི་བཞི་དེ་ཚ་སོང་ང། མིག་གི་ལྟ་ཚུལ་གོ་ལ་ཨ་ལས་ག་འདྲའི་ས་ལྟ་ཚུལ་གོ་ལ།

ད་སྤྱོད་ལམ་གཞན་ལ་སྦྱར་བ་ཟེར་མི་དགོས། ཁ་བཞི་པ་ནི་སྤྱོད་ལམ་གཞན་ལ་སྦྱར་བ་གོ་ལ་ལབ་སོང་ང། བཞི་པ་པ་གསུམ་པ་ནི། གསུམ་པ་སྤྱོད་ལམ་གཞན་ལ་སྦྱར་བ་ནི་དེ་ལྟར་གནས་སྐབས་ཐམས་ཅད་དུ་དགོས་པ་ཤེས་ནས་སྤྱད་པར་བྱའོ། གནས་སྐབས་དེ་ལྟར་ལུས་ངག་བྱ་བ་ལ་འཇུག་པའི་ལུས་དང་ངག་གི་བྱ་བ་ལ་འཇུག་པའི་གནས་སྐབས་ཐམས་ཅད་དུ་རང་གཞན་ལ་ཕན་པའི་རང་དང་གཞན་ལ་ཕན་པའི་དགོས་པ་ཡོད་པར་ཤེས་པར་བྱས་ནས་སྤྱད་པར་བྱའོ། རང་གཞན་ལ་དགོས་པ་ཡོད་པར། དགོས་པ་གང་རང་གཞན་ལ་ཕན་པའི་དགོས་པ་ཡོད་པར་ཤེས་ནས་སྤྱད་པར་བྱའོ། ནི་གང་སྤྱོད་ལམ་གཞན་ལ་སྦྱར་བའོ། ད་དེ་ནས་བཞི་པ་གང། གནས་པའི་ཀུན་སྤྱོད་ལ་བརྟག་པའོ། སོ་སོར་གནས་པའི་གནས་པའི་ལུས་ཀྱི་ཀུན་སྤྱོད་ལ་བརྟག་པ་ནི། ལུས་ཀྱིས་དེ་ལྟར་གནས་བྱ་ཞེས་བྱ་བ། བསྡོགས་ནས་དེ་ནས་ནི་སྐབས་སུ་ལུས་དེ་ཇི་ལྟ་བུར་གནས་པ་ཡིན་ཞེས་བལྟ་བར་བྱ། གནས་གང་དུ་སྡོད་པའི་ཚེ་ལུས་ཀྱིས་དེ་ལྟར་གནས་པར་བྱའོ་ཞེས་བསམས་ཏེ། ལུས་ཀྱི་བྱ་བ། ལུས་ཀྱི་བྱ་བ་བསྡོགས་ནས་ཡིན་གྱི་བས་མཐའ་གྲ་སྒྲིག་མམ་པ་ཉིད་རྟོག་གི་བསྡོགས་ལུས་ཀྱི་བྱ་བ་བཟློག་ནས། དེ་ནས་ནི་བར་སྐབས་སུ་ལུས་དེའི་སྤྱོད་ལམ། ཇི་ལྟ་བུར་གནས་པ་ཡིན་ཞེས་བརྟག་པར་བྱ་བའི་ཕྱིར་ཉེས་པ་མེད་པའི་ཀུན་སྤྱོད་ལ་འབད་པར་བྱའོ།